ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ཉི་ཤུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཅིག་པའི་ཚེས་བརྒྱད་གཟའ་ལྷག་པའི་སྔ་དྲོའི་ལས་རིམ་དེ་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང་གསར་འགྱུར་དང་སྙན་སྒྲོན་གསར་འགྱུར་སྙན་སྒྲོན་ཞུ་མཁན་རིན་ཆེན་ཆོས་སྒྲོན་ལགས་དང་བསྟན་འཛིན་དཔལ་མོ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་ཡི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་བོད་པའི་གོམས་གཤིས་དེ་འཛམ་གླིང་ལ་མིག་དཔེ་སྟོན་ཐུབ་པ་ཞིག་དགོས་ཞེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཙན་བྱོལ་བོད་མིའི་ས་གནས་འགོ་འཛིན་རྣམས་ཀྱི་འཛིན་སྐྱོང་ཚོགས་ཆེན་གྱི་ཚོགས་བཅར་བ་རྣམས་ལ་བཀའ་སྩལ་གནང་ཡོད་པ་སོགས་གལ་ཆེའི་གསར་འགྱུར་ཁག་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སོག་པོ་དགའ་ལྡན་ཐེག་ཆེན་གླིང་དགོན་པའི་མཁན་པོ་གསར་པར་འཚམས་འདྲི་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བྱང་ཨ་མི་རི་ཀའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཐུན་མོང་གིས་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཌེན་མཆོག་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་མཇལ་འཕྲད་གནང་སྐབས་བོད་ཀྱི་གནད་དོན་སྐོར་ངེས་པར་དུ་གླེང་དགོས་པའི་སྙན་ཞུ་ཕུལ་བ་དང་ཡང། Tibet Initiative German། ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པས་ཡུལ་དེ་ནང་ཚོགས་པའི་འཇར་མན་དང་རྒྱ་ནག་གི་ཚོང་འབྲེལ་ཚོགས་འདུའི་སྐབས་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་བ་སོགས་ཀྱི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང། དེ་ནས་དམིགས་བསལ་འཆད་ཁྲིད་ཀྱི་ལེ་ཚན་ནང་ཨ་རིའི་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་ནང་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་བཟང་སྤྱོད་ལྟེ་གནས་ཁང་གསར་འཛུགས་གནང་ནས་མི་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་དྲན་སྲུང་བརྩི་ཞུས་ཡོད་པ་སོགས་ཀྱི་སྐོར་ཀརྨ་བསྟན་འཛིན་ལགས་སུ་བཀའ་འདྲི་ཞུས་པ་ཞིག་གསན་རྒྱུ་དང། མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་བཙུགས་པའི་གོང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཁ་ས་བཙན་བྱོལ་བོད་མིའི་ས་གནས་འགོ་འཛིན་རྣམས་ཀྱི་འཛིན་སྐྱོང་ཚོགས་ཆེན་གྱི་ཚོགས་བཅར་བ་རྣམས་ལ་བཀའ་སློབ་སྩལ་བའི་ནང་བོད་པའི་གོམས་གཤིས་དེ་འཛམ་གླིང་ལ་མིག་དཔེ་སྟོན་ཐུབ་པ་ཞིག་དགོས་ཞེས་བཀའ་གནང་ཡོད་པའི་སྐོར་འདི་གའི་བཞུགས་སྒར་རྡ་རམ་ས་ལའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་གསན་གནང་གི་རེད། འདི་ཚེས་བདུན་ཉིན་གྱི་སྔ་དྲོ་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ཀྱི་ཁྱབ་ཁོངས་ས་གནས་འགོ་འཛིན་རྣམས་ཀྱི་འཛིན་སྐྱོང་ཚོགས་ཆེན་ཐེངས་བཅོ་ལྔར་ཕེབས་པའི་ཚོགས་ཞུགས་པ་རྣམས་ལ་མཇལ་ཁ་དང་བཀའ་སློབ་བཀའ་དྲིན་བསྐྱངས་ཡོད་ཅིང། ྋགོང་ས་མཆོག་གིས་ཚོགས་བཅར་བ་རྣམས་ལ་བཀའ་སློབ་སྩལ་བའི་སྐབས་འཛམ་གླིང་འདིར་སྐྱབས་བཅོལ་བ་མང་པོ་ཡོད་ན་ཡང། བོད་པ་སྐྱབས་བཅོལ་བ་ཚོ་འདྲ་འདྲའི་ནང་གི་མ་འདྲ་བ་ཡིན་ཞེས་དང། ངོས་ནས་འགོ་ཁྲིད་ཡོད་པ་བཞིན་རྨི་ལམ་སོགས་ལ་བརྟག་དཔྱད་བྱས་པ་ཡིན་ན་ངོས་རང་ལོ་བརྒྱ་དང་བཅུ་ཕྲག་ཞིག་ལ་སྡོད་ཐུབ་རྒྱུ་ཡིན་སྟབས་ངོས་ནས་མུ་མཐུད་འགོ་ཁྲིད་དེ་མི་དམངས་ཚོས་སེམས་ལྷོད་ལྷོད་ངང་སེམས་ཅན་ཐམས་ཅད་ཅེས་སྨོན་ལམ་རྒྱག་བཞིན་ཡོད་པ་ལྟར་ཁ་ཡོད་ལག་ཡོད་ཀྱིས་མི་མང་ཆེ་བར་ཕན་ཐོགས་དང་བོད་པའི་གོམས་གཤིས་དེ་འཛམ་གླིང་ལ་མིག་དཔེ་སྟོན་ཐུབ་པ་ཞིག་དགོས་སྐོར་གསུངས་གནང་སོང། ངས་འགོ་རེ་ཁྲིད་ཀྱི་ཡོད་རེད། ངས་ཕལ་ཆེར་དུ་རྨི་ལམ་དང་དེ་འདྲ་ལ་བརྟག་དཔྱད་རེ་བྱས་པ་ཡིན་ན་ང

ཁ་ཡོད་ལག་ཡོད་ཀྱི་ཐོག་ནས་ག་ཚད་ཐུབ་ཐུབ་ཀྱིས་གཞན་ལ་ཕན་ཐོགས་བྱེད་ཡག་དེ་དཔེ་གལ་ཆེན་པོ་འདུག་ཤེས་སོང་ང་ཚོ་བོད་མི་བཙན་བྱོལ་བའི་བཙན་བྱོལ་བ་འདྲ་འདྲའི་ནང་ནས་མི་འདྲ་གཅིག་གིས་གང་ལྟར་མི་མང་ཆེ་ལ་ཡང་ཕན་ཐོགས་བྱེད་ཡག་གི་གཅིག་གི་བསམ་བློ་གཏོང་བསྡད་ཡག་གཅིག་ད་གཅིག་ག་བ་ལ་ཡིན་ནའི་འཛུམ་ཤིག་ཤིག་བྱེད་སྡོད་ཡག་གཅིག་ང་ཚོ་བོད་པའི་གོམས་གཤིས་ཆགས་བསྡད་ཡོག་རེད་དེ་མུ་མཐུད་འདུག་ས་འཛམ་བུ་གླིང་འདིའི་སྒང་ལ་ཡ། ང་ཚོས་ད་མིག་དཔེ་བསྟན་ཐུབ་ཡག་ཅིག་གི། ཐེངས་འདིར་མཇལ་ཁར་བཅར་མཁན་ས་གནས་འགོ་འཛིན་མི་གྲངས་བཞི་བཅུ་ཞེ་ལྔ་ཡོད་པ་དང་དེ་ཚེས་དྲུག་ནས་དགུ་བར་ཉིན་གྲངས་བཞིའི་རིང་བཞུགས་སྒར་གངས་སྐྱིད་དུ་སྐོང་ཚོགས་ཀྱིས་འཛིན་སྐྱོང་ལས་དོན་ལ་འགན་འཁུར་ཞུ་ཕྱོགས་དང་འབྲེལ་བའི་གྲོས་གཞི་དོན་ཚན་དགུ་ཡི་ཐོག་གོ་བསྡུར་གནང་རྒྱུ་ཡིན་འདུག་ཡང་དེ་རིང་མཇལ་ཁའི་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་འདིར་བོད་པ་དང་བོད་ཀྱི་ཆོས་དང་རིག་གཞུང་ལ་དགའ་མོས་བྱེད་མཁན་མང་དག་ཅིག་ཡོད་པ་བཞིན་སེམས་ཁམས་ལྷོད་ལྷོད་དང་སེམས་ཀྱི་ཞི་བདེ་ཡོང་བ་དེ་བོད་ཀྱི་རིག་གཞུང་གོམས་གཤིས་ཆགས་བསྡད་ཡོད་ཅེས་དང། དེ་བཞིན་ངོས་ནས་ནམ་རྒྱུན་བོད་ལ་མིང་དོན་མཚུངས་པའི་རང་སྐྱོང་ཞིག་དགོས་ཞེས་བཤད་བསྡད་ཡོད་ལ། དེ་ལྟར་བྱུང་བ་ཡིན་ན་ག་ལེར་ང་ཚོས་རྒྱ་རིགས་མང་པོ་ཞིག་ལ་ཕན་ཐོགས་བྱ་རྒྱུ་ཡོང་ཐུབ་པ་ཞིག་དང་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཁོངས་སུ་བསྡད་ནས་ང་ཚོའི་བོད་ཀྱི་ཆོས་དང་རིག་གཞུང་ལ་བདག་པོ་ཡག་པོ་བརྒྱབ་པ་ཡིན་ན་དེས་རྒྱ་མི་ཚོར་ཤུགས་རྐྱེན་ཐེབས་རྒྱུ་དང་ང་ཚོས་བསམ་བློ་གུ་དོག་པོ་མ་ཡིན་པར་གུ་ཡངས་པོ་དང་ཕུགས་རྒྱང་རིང་པོས་བསམ་བློ་བཏང་བ་ཡིན་ན་ང་ཚོར་སྙིང་སྟོབས་དང་སེམས་ཤུགས་ཡོད་པས་ཚང་མས་ཧུར་ཐག་བྱོས་ཞེས་བཀའ་བསྩལ་སོང།

འོ་ད་འདིའི་ཤུགས་ཀྱིས་རྒྱ་མི་ལ་ཡང་ཤུགས་རྐྱེན་ཐེབས་ཡག་ཅིག་གི་ཤེས་སོང་ཨ་ང་ཚོ་བསམ་བློ་འབུ་སུ་དོག་པོ་མེད་པ་བྱས་བསམ་བློ་གུ་ཡངས་པོ་བྱས་བཏང་ནས་ཕུགས་རྒྱང་རིང་པོའི་ཆ་ནས་བསམ་བློ་བཏང་ན་ང་ཚོ་བོད་པ་ཏན་ཏན་དངོས་གནས་དྲང་གནས་ང་ཚོ་དཔེ་སྙིང་སྟོབས་ཡོད་སེམས་ཤུགས་ཡོད་ཨ་ནི་བསམ་བློ་ལ་སེམས་སྐྱིད་པོ་བྱེད་ཨ་ནི་ཧུར་ཐག་བྱེད་ཨ་བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ། ཐེངས་འདིའི་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ཀྱི་གོ་སྒྲིག་འོག་ས་གནས་འགོ་འཛིན་རྣམས་ཀྱི་འཛིན་སྐྱོང་ཚོགས་ཆེན་ཐེངས་བཅོ་ལྔ་པའི་སྟེང། བུད་མེད་ས་གནས་འགོ་འཛིན་དྲུག་མཉམ་ཞུགས་གནང་ཡོད་ཅིང། ཉིན་བཞིའི་ཚོགས་འདུའི་སྐབས་ས་གནས་ཀྱི་དཀའ་ངལ་རྣམས་འབྲེལ་ཡོད་བོད་མི་སྒྲིག་འཛུགས་ཀྱི་ལས་ཁུངས་ཁག་ལ་སྙན་སེང་ཞུ་རྒྱུ་ཡིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས།
སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སོག་པོ་དགའ་ལྡན་ཐེག་ཆེན་གླིང་དགོན་པའི་མཁན་པོ་གསར་པར་འཚམས་འདྲི་གནང་ཡོད་པའི་སྐོར་པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་གནང་གི་རེད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་སོག་པོ་དགའ་ལྡན་ཐེག་ཆེན་གླིང་དགོན་པའི་གསར་དུ་འདེམས་ཐོན་བྱུང་བའི་མཁན་པོ་ལ་འཚམས་འདྲིའི་གསུང་འཕྲིན་ཕེབས་གནང་འདུག།

གཞན་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དགུང་གནས་བབ་ཀྱིས་ལས་བསྒྱུར་ཟིན་པའི་སོག་པོ་དགའ་ལྡན་ཐེག་ཆེན་གླིང་དགོན་པའི་བླ་མ་ཆོས་ཀྱི་རྒྱ་མཚོ་ལགས་སུ་ཁོང་གིས་ནང་ཆོས་གང་སློབ་གཉེར་དང་སྒོམ་ཉམས་ལེན་བྱེད་པ་གཞིར་བཟུང་གིས་སོག་ཡུལ་གྱི་ནང་ནང་ཆོས་སློབ་གཉེར་ཡར་རྒྱས་ཡོང་ཐབས་སུ་ཐུགས་ཁུར་ཆེ་བཞེས་གནང་བ་ལ་ལེགས་གསོལ་བསྔགས་བརྗོད་དང་འབྲེལ་ཁོང་གི་མི་ཚེ་དོན་ལྡན་ཞིག་བྱུང་ཞིང་ཁོང་ནི་མགོན་པོ་གང་ཉིད་ཀྱི་ཡུན་རིང་གྲོགས་པོ་ཞིག་ལ་ངོས་འཛིན་གནང་བཞིན་པ་སོགས་ཁོང་ལ་ལོགས་སུ་གསུང་འཕྲིན་ཞིག་ཕེབས་གནང་ཡོད་པ་རེད་འདུག་ད་ལན་འབྲས་སྤུངས་སྒོ་མང་གྲྭ་ཚང་ནས་བསླབ་པ་མཐར་སོན་པ་སོག་ཡུལ་ནས་དགེ་བཤེས་ལྷ་རམས་པ་ཐོན་ཐེངས་དང་པོ་ཡིན་པ་རྗེ་བཙུན་རྡོ་རྗེ་ལགས་སུ་སོག་ཡུལ་དགའ་ལྡན་དགོན་པའི་མཁན་པོར་འདེམས་ཐོན་བྱུང་བར། སྒོ་མང་གྲྭ་ཚང་ནས་དྲ་ཐོག་ནས་འཚམས་འདྲི་གནང་ཡོད་པ་སོགས་ཀྱི་སྐོར་རྗེ་བཙུན་རྡོ་རྗེ་ལགས་དང་འཛིན་གྲོགས་ཡིན་པ་སྒོ་མང་གྲྭ་ཚང་གི་ཕྱག་མཛོད། དགེ་བཤེས་ལྷ་རམས་པ་བསྟན་འཛིན་མཁྱེན་རྟ་ལགས་ཀྱིས་ངོ་སྤྲོད་གནང་བྱུང། ཆོས་གྲོགས་དགེ་བཤེས་རྗེ་བཙུན་རྡོ་རྗེ་ལགས་ནི་ད་ང་ཚོའི་འཛིན་གྲོགས། གཅིག་པ་རེད། ཁོ་རང་འདུག་བྱེད་ན་བཟང་ལ་དེ་སོག་པོ་ར་རྒྱ་གར་ས་ཐོག་ལ་སོག་པོ་གྲྭ་རྒྱུན་ཕེབས་མཁན་གྱི་ཐོག་མ་དེ་དེ་མ་རེད་སོག་རིགས་ཡིན་པ་གང་ཞིག་ལ་ཡང་ར་ཤའི་ཁོངས་ལ་ཡོད་བསྡད་མཁན་ཁ་ཤས་ཅིག་བྱུང་ཡོད་རེད་ནི་སོག་པོ་ཁོ་རང་ནས་ཡང་ཁོ་རང་ལས་ད་སྔོན་ལ་རྒན་པ་དེ་འདྲའི་ཁ་ཤས་ཅིག་བྱུང་ཡོད་རེད་རེད་དེ་ཡིན་ན་ཡང་དགེ་བཤེས་ལྷ་རམས་པའི་གི་མཚན་གནས་བཞེས་མཁན་འདི་ནི་ཐོག་མ་ཆགས་བསྡད་རེད་སོང་ཙང་དེའི་དགེ་བཤེས་ལྷ་རམས་པའི་མཚན་གནས་བཞེས་མཁན་ཐོག་མ་ཡིན་དུས་ཁོ་རང་ལ་ཡང་ང་ཚོས་གྲྭ་ཚང་གི་སྒོ་ནས་དམིགས་བསལ་དྲ་ཐོག་ནས་ཏུ་ཅིག་གི་འཚམས་འདྲི་ཞུ་ཡ་མ་གཏོགས་ནི་དངོས་སུ་བཅར་ཡ་བྱུང་ཡོད་མ་རེད་ལ་དེ་ཡིན་དང་ང་ཚོས་རིང་མིན་ནི་ཆང་མདོ་རྣམ་པ་བྱུང་ན་ནི་དངོས་སུ་བཅར་ཡ་ཡིན་དེ་མ་བྱུང་ན་ད་ཕ་གིར་བཞུགས་བསྡད་མཁན་གྱི་གྲྭ་ཚང་གི་མཚན་གནས་བཞེས་བསྡད་མཁན་དེ་འདྲ་ཡོད་རེད་ཁོ་རང་ཚོ་བརྒྱུད་ནས་རྗེས་མ་ནི་མཛད་སྒོ་གང་འཚོགས་པ་དེའི་སྐབས་སུ་ཡང་ནི་དུར་འཚམས་འདྲི་དམིགས་བསལ་གྱིས་ཞུ་ཡས་ཡིན་ད་ལྟའི་ཆ་ལ་ང་ཚོས་དྲ་ཐོག་ནས་དུར་ཞུ་ཡས་བྱུང་མ་གཏོགས་དམིགས་བསལ་གྱིས་ཞུ་ཡས་བྱུང་མ་སོང་ལ། ད་འདྲའི་ཡང་འདི་ནས་གྲྭ་ཚང་ནས་ད་ཁོ་རང་ལ་སྟོང་མིན་ཙམ་ལ་ནི་གྲྭ་ཚང་ནས་ཕྱག་རྟགས་ཟེར་དགོས་ར་འོ་འདི་འདྲའི་ཅིག་ཕྱག་རྟགས་ཅིག་ལ་ནི་ན་བཟའ་ཆ་ཚང་ཅིག་འབུལ་ཡ། འདི་འདྲའི་གྲུ་གཅིག་འཆར་གཞི་བཏིང་བསྡད་ཡོད་ལ། ད་དུང་ཁོང་གིས་མུ་མཐུད་གསུང་ཡ་ལ་རྗེ་བཙུན་རྡོ་རྗེ་ལགས་གྲྭ་ཚང་དུ་སློབ་གཉེར་གནང་ཡུན་གྱི་རིང་སློབ་སྦྱོང་ལ་བརྩོན་པ་དང་མདོ་སྔགས་གཉིས་ཀའི་གཞུང་ལུགས་ཁག་ལ་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་སོན་པ་མ་ཟད། སློབ་གྲོགས་ཚོ་དང་མཐུན་ཤེས་ཆེ་བ་སོགས་ཀྱི་གོམས་གཤིས་བཟང་པོ་ཡོད་པའི་འགྲེལ་བརྗོད་གནང་བྱུང། ཐོག་མར་ད་གྲྭ་ཚང་གི་རྒྱུགས་སྤྲོད་ཆ་ཚང་ཐོན་པའི་རྗེས་ལ་ནི་དགེ་ལུགས་རྒྱུགས་སྤྲོད་ཆ་ཚང་ཕེབས་དགེ་ལུགས་རྒྱུགས་སྤྲོད་ཕེབས་དུས་ཙམ་པ་ཡིན་ན་ཡང་དགེ་ལུགས་རྒྱུགས་སྤྲོད་ལ་ཨང་ཀིའི་རྩེ་ཕུད་རྐྱང་རྐྱང་ལེན། མཐར་ནི་དགེ་བཤེས་ལྷ་རམས་པའི་མཚན་གནས་བཞེས་ནས་གྲྭ་ཚང་གི་ནི་དགེ་བཤེས་ལྷ་རམས་པའི་དམ་བཅའ་དང་ནི་གཙོ་བོ་ནི་སྨོན་ལམ་སྐབས་ལ་ཡང་དམ་བཅའ་བཞག་དེ་ནས་དེ་རྗེས་ལ་རྡོ་རྗེ་གདན་ལ་ཡང་སྨོན་ལམ་སྐབས་ལ་དམ་བཅའ་བཞག། དེའི་གྲུབ་ནས་རྗེས་ལ་ནི་རྒྱུད་སྟོད་ཆོས་ཐོག་སྐོར་རྒྱུད་སྟོད་ཆོས་ཐོག་སྐོར་ནི་ལོ་ཚོད་ལོ་གཅིག་ཧྲིལ་པོ་འཁོར་ནས་དེའི་རྗེས་ལ་ནི་རྒྱུགས་སྤྲོད་བྱེད་སྟངས་རེད་དེའི་ནང་ལ་བྱེད་པོའི་རེད་དེ་ནི་རྒྱུགས་སྤྲོད་ད་རྒྱུད་སྟོད་དུ་བྱས་ན་ལོ་གསུམ་སྐབས་དེ་དུས་ལོ་གསུམ་གསུམ་ནང་ལ་ནི་སྔགས་ཀྱི་རྒྱུགས་སྤྲོད་དགེ་བཤེས་ལྷ་རམས་པ་དེ་ག་དེ་གཅིག་བཏང་དགོས་རེད་དེའི་ནང་ལ་ཡང་ཁོ་རང་ལོ་གསུམ་ད་བཅོ་བརྒྱད་བཅུ་དགུ་ཉི་ཤུ་གསུམ་གྱི་དགེ་བཤེས་རྣམ་པའི་ཆ་ཚང་དེའི་ཐོག་ནས་ནི་སྤྱི་པའི་ཨང་དང་པོ

ཧང་སང་ཡག་གི་ཡག་པོ་ཡོད་རེད། གཞན་སོག་པོ་དགའ་ལྡན་དགོན་པའི་མཁན་པོ་བླ་མ་ཆོས་ཀྱི་རྒྱ་མཚོ་ལགས་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ནས་བཟུང། སོག་ཡུལ་དགའ་ལྡན་ཐེག་ཆེན་གླིང་དགོན་པའི་མཁན་པོའི་ཐུགས་འགན་བཞེས་གནང་ཡོད་ཅིང། ཁོང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོར། རྡ་ས་རིགས་ལམ་སློབ་གཉེར་ཁང་གི་ནང་ལོ་ངོ་གཉིས་ཙམ་གྱི་རིང་སློབ་སྦྱོང་གནང་རྒྱུའི་གོ་སྐབས་བྱུང་ཡོད་པ་རེད་འདུག་ལ། ཁོང་མཁན་པོ་ལས་རྒྱུན་གྱི་རིང་གོང་ས་མཆོག་སོག་ཡུལ་དུ་ཐེངས་ལྔ་གདན་འདྲེན་ཞུས་ཐུབ་པ་མ་ཟད། སོག་ཡུལ་ནས་གྲྭ་རྒྱུན་མང་པོ་རྒྱ་གར་གྱི་ནང་སློབ་གཉེར་ཆེད་བཏང་གནང་བ་སོགས་ཀྱི་མཛད་རྗེས་བཞག་གནང་ཡོད་པ་རེད་འདུག་སོག་ཡུལ་རྒྱལ་ས་ཨོ་ལོན་བྷ་ཏུ་རུ་ཆགས་པའི་དགའ་ལྡན་ཐེག་ཆེན་གླིང་དགོན་པ་དེ་ནི་སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་དགུ་ལོར་སོག་པོ་བླ་མ་རྗེ་བཙུན་དམ་པ་སྐུ་ཐོག་གོང་མའི་གོང་མ་རྣམས་ཀྱིས་ཕྱག་བཏབ་པའི་དགོན་པ་ཞིག་ཡིན་པ་དང། དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བཞི་ལོ་ནས་བརྒྱད་ཅུ་གྱ་དགུ་ལོའི་བར་ཨུ་རུ་སུ་དམར་ཤོག་སྤྱི་མཐུན་རྒྱལ་ཁབ་ཀྱི་འོག་དགོན་པ་དེ་ཉམས་ཆག་ཧ་ཅང་ཆེན་པོ་ཕྱིན་པའི་མཐར་དགོན་པ་དེ་སྒོ་བརྒྱབ་དགོས་པའི་གནས་སྟངས་ཤིག་ཏུ་གྱུར་ཡོད་པ་རེད་འདུག་ལ། ད་ལྟའི་ཆར་དགོན་པ་དེ་སླར་གསོ་བྱུང་སྟེ་དགོན་པ་དེ་བཞིན་སོག་ཡུལ་གྱི་ནང་མ་དགོན་གཙོ་བོ་ཞིག་ཏུ་གྱུར་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་བསྟན་འཛིན་པད་མོ་ལགས་ཀྱིས་འགོ་འཛུགས་གནང་གི་རེད། ཨོ་སི་ཀྲོ་ལི་ཡའི་སྲིད་བློན་སྐུ་ཞབས Anthony Albanese དང་རྒྱ་ནག་གི་སྲིད་བློན Li Qiang གཉིས་པེ་ཅིང་དུ་མཇལ་འཕྲད་བྱུང་སྟེ་རྒྱལ་ཁབ་གཉིས་དབར་ལོ་ལྟར་འགོ་ཁྲིད་ཀྱི་གྲོས་མོལ་གནང་སྲོལ་ཡོད་པ་ལྟར་བསྐྱར་གསོ་བྱུང་ཡོད། ཨོ་སི་ཀྲོ་ལི་ཡའི་སྲིད་བློན་སྐུ་ཞབས་ཨན་ཐི་ནི་ཨལ་བྷ་ནི་སི་ཡིས་རྒྱལ་ཁབ་གཉིས་བར་ཚོང་འབྲེལ་གྱི་འབྲེལ་ལམ་སྲ་བརྟན་དུ་གྱུར་པའི་རྗེས་སུའང་མུ་མཐུད་ནས་འབྲེལ་ལམ་ལེགས་པོར་གནས་ཐུབ་པར་འབད་བརྩོན་བྱ་རྒྱུ་ཡིན་ཅེས་གསལ་སྟོན་གནང་འདུག་ཉེ་ལམ་ལོ་ཤས་རིང་ཨོ་སི་ཀྲོ་ལི་ཡ་དང་རྒྱ་ནག་དབར་འབྲེལ་ལམ་ཇེ་སྡུག་ཏུ་ཕྱིན་པའི་རྗེས་སུ་སྐུ་ཞབས་ཨན་ཐི་ནི་ཨལ་བྷ་ནི་སི་ནི་ལོ་བདུན་གྱི་རྗེས་སུ་ཨོ་སི་ཀྲོ་ལི་ཡའི་དབུ་ཁྲིད་རྒྱ་ནག་ཏུ་འགོ་ཁྲིད་ཀྱི་ལོ་རེའི་ཚོགས་འདུར་ཕེབས་པ་ཐེངས་དང་པོ་དེ་ཡིན་འདུག། རེས་གཟའ་ཟླ་བ་ཉིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་དང་ཨོ་སི་ཀྲོ་ལི་ཡ་གཉིས་ཀྱི་འབྲེལ་བ་བརྟན་པོ་དགོས་པ་གལ་ཆེན་པོ་ཡིན་པ་དང། ཕྱོགས་གཉིས་ཀས་མཉམ་ལས་ཐོག་ནས་འབྲེལ་ལམ་རྒྱ་སྐྱེད་དགོས་པ་ནན་བཤད་གསུངས་འདུག། རྒྱ་ནག་གི་སྲིད་བློན་ལི་ཆང་གིས་རྒྱ་ནག་དང་ཨོ་སི་ཀྲོ་ལི་ཡ་རྒྱལ་ཁབ་གཉིས་བར་མཛའ་མཐུན་དང་སྲ་བརྟན་གྱི་འབྲེལ་བ་བཟང་དུ་འགྲོ་རྒྱུ་རེ་འདུན་བྱས་པ་ལྟར་རྒྱལ་ཁབ་གཉིས་བར་ལ་མཉམ་འབྲེལ་ཡོང་རྒྱུའི་ནུས་པ་ཧ་ཅང་ཆེན་པོ་ཡོད་ཅེས་འགྲེལ་བརྗོད་གནང་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ཨོ་སི་ཀྲོ་ལི་ཡས་རྒྱ་ནག་ནས་ཐོན་པའི་ཏོག་དབྱིབས་ནད་དུག་ཁོ་ཝིད་བཅུ་དགུ་དེའི་འབྱུང་ཁུངས་ལ་བརྟག་དཔྱད་བྱེད་དགོས་པའི་འབོད་སྐུལ་བྱས་པའི་རྗེས་སུ་རྒྱལ་ཁབ་གཉིས་བར་ལ་ཛ་དྲག་ཆེ་བའི་གནས་ཚུལ་རིམ་པ་བྱུང་ཡོད་ཀྱང་ཉེ་ལམ་རྒྱ་ནག་གིས་ཨོ་སི་ཀྲོ་ལི་ཡའི་ཕྱིར་ཚོང་དངོས་ཟོག་མང་ཆེ་བའི་ཉོ་ཚོང་གི་ཚོད་འཛིན་མེད་པར་བཟོས་པ་དང། རྒྱལ་ཁབ་གཉིས་བར་གྱི་ཉོ་ཚོང་ཇེ་མང་དུ་འགྲོ་བཞིན་ཡོད་པ་རེད།

རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཕྱོགས་གཏོགས་ཀྱི་ཆབ་སྲིད་སྤེལ་མི་རུང་བར་ཐ་ཚིག་བསྒྲགས་པར་མ་ཟད། Australia དང་མཉམ་ལས་བྱེད་འདོད་ཡོད་པ་དང། ལྷོ་ཕྱོགས་ཞི་བདེ་རྒྱ་མཚོ་ཆེན་མོའི་རྒྱལ་ཁབ་ཀྱི་ཡར་རྒྱས་ལ་རྒྱབ་སྐྱོར་དང་འཛམ་གླིང་གི་དཀའ་ངལ་སོགས་སེལ་ཐབས་སུ Australia མཐུན་ལམ་མཉམ་ལས་བྱེད་འདོད་ཡོད་སྐོར་ཐེར་འདོན་གནང་འདུག། ཡང་རྒྱ་ནག་གིས་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་ཤི་རི་ལང་ཀའི་དཔལ་འབྱོར་ཉམས་རྒུད་ཕྱིན་པ་སླར་གསོ་བྱེད་རྒྱུར་མཐུན་འགྱུར་བྱེད་རྒྱུ་ཡིན་ཞེས་བཤད་འདུག། དེ་ཡང་ཤི་རི་ལང་ཀའི་སྲིད་འཛིན་མཆོག་རྒྱ་ནག་ལ་རྒྱལ་དོན་འཚམས་གཟིགས་ཕེབས་པ་དང་འབྲེལ་སྲིད་འཛིན་ཞི་ཅིན་ཕིང་དང་མཇལ་འཕྲད་གནང་ཡོད་པ་རེད། སྲིད་འཛིན་རྣམ་གཉིས་མཇལ་འཕྲད་སྐབས་ཡུལ་གཉིས་བར་མཐུན་པའི་གནད་དོན་ཁག་གི་ཐོག་གྲོས་མོལ་གནང་པ་དང་ལྷག་པར་དུ་རྒྱ་ནག་གི་ངོས་ནས་ཤི་རི་ལང་ཀའི་དཔལ་འབྱོར་ཉམས་རྒུད་ཕྱིན་པ་དེ་དག་སླར་གསོ་ཡོང་ཐབས་སུ་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་མཐུན་འགྱུར་རོགས་རམ་གནང་གི་ཡིན་ཞེས་ཁས་ལེན་བྱས་འདུག་ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་བཀོད་པ་ལྟར་ན་སྲིད་འཛིན་ཞི་ཅིན་ཕིང་གིས་ཤི་རི་ལང་ཀས་ད་བར་རྒྱ་ནག་གཅིག་ཅེས་པའི་སྲིད་བྱུས་དང་རྒྱུད་གཅིག་ལམ་གཅིག་གི་ལས་འཆར་ལ་རྒྱབ་སྐྱོར་བྱེད་བཞིན་པར་ཐུགས་རྗེ་ཆེ་གསུངས་པ་དང་ཆབས་ཅིག་རྒྱ་ནག་གིས་ཤི་རི་ལང་ཀར་མཐུན་འགྱུར་བྱེད་རྒྱུའི་འཆར་གཞིའི་ཁོངས་སུ། Hambantota། གྲུ་ཁ་འཛུགས་སྐྲུན་ལས་གཞི་དང་དེ་ག་ནས་ཤིང་དངོས་སོགས་རྒྱ་ནག་ནང་ཚོང་འགྲེམས་བྱེད་རྒྱུ། ཡང་མ་རྩ་འཛུགས་ཕྱོགས། བུན་གཡར་ལས་གཞི་སོགས་ཀྱི་དགོས་མཁོའི་རིགས་ལ་རོགས་རམ་བྱེད་རྒྱུའི་ནན་བརྗོད་བྱས་འདུག་ཡང་མཇལ་འཕྲད་སྐབས་ཤི་རི་ལང་ཀའི་སྲིད་འཛིན་མཆོག་གིས་རྒྱ་ནག་དང་སྲིད་འཛིན་ཞི་ཅིན་ཕིང་གིས་རྒྱུན་རིང་ནས་ཤི་རི་ལང་ཀར་རྒྱབ་སྐྱོར་ཧ་ཅང་ཡག་པོ་གནང་བཞིན་པར་ཐུགས་རྗེ་ཆེ་ཞུས་པ་དང་ཆབས་ཅིག་དེ་སྔ་ཧྥ་ཤན་དགེ་སློང་ཞིག་རྒྱ་ནག་ནས་ཤི་རི་ལང་ཀའི་ནང་ཕེབས་པའི་ལོ་རྒྱུས་ཀྱི་ཐོག་ནས་འབྲེལ་ཡོད་པ་དེའི་སྐུ་བརྙན་དང་ཤྲཱི་ལངྐའི་ནང་པའི་དགོན་པ་ཞིག་གསར་བཞེངས་ཞུ་རྒྱུའི་འཆར་གཞི་ཡོད་ལུགས་གསུངས་པ་དེར་རྒྱ་ནག་གིས་མཐུན་འགྱུར་རོགས་རམ་གནང་གི་ཡིན་ཞེས་གསུངས་པ་སོགས་གང་ལྟར་ཡུལ་གཉིས་ཀྱི་འབྲེལ་བ་སྔར་ལྷག་ཡོང་ཐབས་ཀྱི་གྲོས་མོལ་བྱུང་ཡོད་འདུག། ཐེ་ཝན་བོད་རིགས་ཚོགས་པ་ཐེ་ཝན་གྱི་ས་གནས་ཐའོ་ཡོན་དུ་ཡོད་པའི་ཀ་ཁ་ག་ང་སྤྱི་ཁང་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་ཅིང་ཐུགས་ཀྱི་བཞེད་དགོངས་མཐའ་དག་ལྷུན་གྱིས་གྲུབ་པ་དང་བོད་ཀྱི་བདེན་མཐའ་གང་མྱུར་གསལ་ཐབས་ཀྱི་ཆེད་ཞབས་རིམ་སྒྲུབ་གསོག་ཞུས་འདུག་དེ་ཡང་ཕྱི་ཚེས་བདུན་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་བྱས་པ་ལྟར་ན་སྐབས་དེར་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་སྐུ་ཚབ་དོན་གཅོད་སྐལ་བཟང་རྒྱལ་མཚན་འབའ་བ་ལགས་དང་ལས་བྱེད་རྣམ་པ་དང་གཞན་ཡང་ཐའེ་ཝན་གནས་བཞུགས་སེར་སྐྱ་མི་མང་རྣམས་མཉམ་ཞུགས་གནང་འདུག་ཞབས་རིམ་གྱི་མཇུག་སྡོམ་གཏམ་བཤད་ཐོག་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ཀྱིས་ཉེ་ལམ་ཐའེ་ཝན་མང་གཙོ་ཐེབས་རྩའི་འགན་འཛིན་ཧུ་ནང་ཡུའུ་ལི་དང་སློབ་སྟོན་པ་ཝུའུ་ཁོའུ་ཕེན་དང་འབྲེལ་ཡོད་ལས་འཆར་ཉམས་ཞིབ་འགན་འཛིན་གཞོན་པ་བཅས་ལྷན་དུ་རྒྱ་གར་རྡ་ས་གཞུང་འབྲེལ་འཚམས་གཟིགས་སྐབས་སུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཇལ་བཅར་དང་བོད་མིའི་སྒྲིག་འཛུགས་གཞུང་དང་གཞུང་ཁོངས་མིན་པའི་ཚོགས་པ་ཁག་བོད་ཁྱིམ་སློབ་གྲྭ་སོགས་ལ་འཚམས་གཟིགས་ལེགས་གྲུབ་བྱུང་བའི་སྐོར་གསུངས་ཡོད་པ་དང། ཐེ་ཝན་བོད་རིགས་ཚོགས་པའི་ཚོགས་གཙོ་བཀྲ་ཤིས་ཚེ་རིང་ལགས་ནས་ཞབས་རིམ་སོགས་བསྒྲུབ་དགོས་པའི་དམིགས་ཡུལ་དང་རྒྱུན་ལས་རྣམ་པ་བཅས་ལྷན་འཛོམས་ཀྱིས་སྤྱི་ཟླ་བཅུ་གཉིས་ཚེས་བཅུ་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བའི་དབང་པོ་སྐུ་ཕྲེང་བཅུ་བཞི་པ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཕུལ་བཞེས་བསྐྱངས་ཏེ་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན་དང་ཐེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་མཛད་སྒོ་སྲུང་བརྩི་ཞུ་ཕྱོགས་ཐད་ཚོགས་འདུ་འཚོགས་ཏེ་གོ་བསྡུར་ཞུས་ཡོད་པ་མ་ཟད། རྒྱ་གར་གཞུང་ཚབ་ཁང་ནས་གོ་སྒྲིག་ཞུས་པའི་རྒྱ་གར་ལོ་གསར་གྱི་རྟེན་འབྲེལ་མཛད་སྒོ་ལ་ཡང་མཉམ་ཞུགས་གནང་ཡོད་འདུག། G7། ཞེས་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་བདུན་གྱི་འགོ་ཁྲིད་ཀྱི་ཚོགས་འདུ་འཚོགས་ཞོར་ལ་ཉི་ཧོང་དང་དབྱིན་ཡུལ་གྱི་འབྲེལ་ཡོད་བློན་ཆེན་རྣམས་ཀྱིས་ཡུལ་གྲུ་གཉིས་བར་གྱི་བདེ་འཇགས་སྲུང་སྐྱོབ་ཀྱི་འབྲེལ་ལམ་གཏིང་ཟབ་ཏུ་གཏོང་རྒྱུའི་སྐོར་བཀའ་བསྡུར་གནང་འཆར་ཡོད་འདུག་དེ་ཡང་ཉེ་བའི་ལོ་ཤས་ནས་བཟུང་རྒྱ་ནག་གི་ཤུགས་རྐྱེན་ཇེ་ཆེར་འགྲོ་བཞིན་པའི་ཁྲོད་ཉི་ཧོང་དང་དབྱིན་ཡུལ་གཉིས་ཀར་སེམས་འཚབ་ཡོད་པ་དང་ད་ལྟའི་ཆར་ཉི་ཧོང་གི་མཐུན་ཕྱོགས་རྒྱལ་ཁབ་ཀྱི་ཆིངས་ཡིག་ཡོད་པ་ནི་ཨ་མི་རི་ཀ་གཅིག་པོ་ཡིན་པ་དང་ཡང་ཨོ་སི་ཀྲོ་ལི་ཡའི་མཉམ་དུ་ཡང་ཕར་འགྲོ་ཚུར་འོང་གི་གྲོས་མཐུན་ཞིག་ལ་མཚན་རྟགས་བསྐྱོན་འདུག། ཉི་ཧོང་གི་རྒྱལ་ས་ཏོག་ཁྱོའི་ནང་ཉི་ཧོང་དང་དབྱིན་ཡུལ་གྱི་བདེ་འཇགས་སྲུང་སྐྱོབ་ཐད་བཀའ་བསྡུར་གནང་འཆར་ཡོད་པའི་ཐོག་ཉི་ཧོང་གི་ཕྱི་སྲིད་བློན་ཆེན་ཡོ་ཀོ་ཀ་མི་ཀ་ཝ་མཆོག་དང་བདེ་སྲུང་བློན་ཆེན་མི་ན་རོ་ཀི་ཧ་ར། ཡང་དབྱིན་ཡུལ་གྱི་ཕྱི་སྲིད་དྲུང་ཆེ་ཇེམ་སི་ཀི་ལེ་བྷི་ལི་དང་བདེ་སྲུང་དྲུང་ཆེ Grant Shapps བཅས་ལྷན་བཞུགས་གནང་འཆར་ཡོད་པ་རེད། གོང་ཞུས་བློན་ཆེན་བཞི་པོ་རྣམས་ཀྱིས་ཉི་ཧོང་དང་དབྱིན་ཡུལ་གཉིས་བར་བདེ་འཇགས་སྲུང་སྐྱོབ་ཀྱི་འབྲེལ་ལམ་སྐོར་བཀའ་བསྡུར་གནང་བའི་ཁོངས་སུ། མཉམ་འབྲེལ་གྱི་སྒོ་ནས་དམག་རྩལ་སྦྱོང་བརྡར་གནང་རྒྱུ་དང་མཁའ་དབྱིངས་གོང་མའི་ལས་གཞི་ད་ག་ནང་བཞིན་དྲ་རྒྱའི་བདེ་འཇགས་སྲུང་སྐྱོབ་ཐད་མཉམ་འབྲེལ་གནང་རྒྱུ་སོགས་ཚུད་ཡོད་པ་དེ་ནི་གཙོ་བོ་འདི་བསྡུས། ལོ་འདིའི་ཕྱི་ཟླ་ལྔ་པའི་ནང་ཉི་ཧོང་གི་སྲིད་བློན་ཕུ་མི་ཀི་ཤི་དཱ་མཆོག་དང་དབྱིན་ཡུལ་གྱི་སྲིད་བློན་རི་ཤི་སུ་ནག་རྣམ་གཉིས་དབར་ཉི་ཧོང་དང་དབྱིན་ཡུལ་གྱི་ཧི་རོ་ཤི་མ་ཞེས་པའི་གྲོས་མཐུན་བཞག་གནང་བ་ཞིག་ལ་གཞིར་བཞག་པ་ཞིག་ཡིན་འདུག། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་གར་གྱིས་བལ་ཡུལ་ནང་ས་ཡོམ་གྱི་གོད་ཆག་ཚབས་ཆེ་ཤོས་ཕོག་ཡུལ་ས་ཁུལ་ཁག་ཅིག་ལ་སླར་ཡང་རོགས་རམ་མཁོ་སྤྲོད་གནང་འདུག་དེ་ཡང Kathmandu Post ཞེས་པའི་གསར་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན་འདས་པའི་བདུན་ཕྲག་དེའི་གཟའ་པ་སངས་ཀྱི་མཚན་མོར་བལ་ཡུལ་གྱི་ནུབ་རྒྱུད་ཇ་ཇར་ཀ་ཀོཊ་དང་རུ་ཀུམ་ཝེས་ཞེས་པའི་ས་གནས་གཉིས་ནང་ས་ཡོམ་གྱི་གོད་ཆག་ཚབས་ཆེ་ཕོག་ཡོད་པར་བརྟེན་ཁྱིམ་མཚེས་རྒྱ་གར་གྱིས་ལམ་སེང་དགོས་ངེས་ཀྱི་རོགས་རམ་གནང་ཡོད་པ་དང་ཁ་སང་སླར་ཡང་ས་གནས་དེ་གཉིས་ནང་དགོས་མཁོའི་དངོས་ཟོག་རིགས་ཆེད་རྫོང་བྱས་འདུག་རྒྱ་གར་གྱི་ཕྱི་སྲིད་བློན་ཆེན། ཨེས། ཇེ་ཤང་ཀར་མཆོག་གིས་སྤྱི་ཚོགས་དྲ་ལམ Twitter བརྒྱུད། ཛ་དྲག་གི་དངོས་ཟོག་རྣམས་གནམ་གྲུ། བརྒྱུད་བཏང་ཟིན་ཡོད་ལ་ང་ཚོའི་ངོས་ནས་བལ་ཡུལ་ལ་གནས་སྟངས་ཉག་ཕྲ་བའི་སྐབས་མཐུན་འགྱུར་བྱེད་རྒྱུའི་ཆོད་སེམས་བརྟན་པོ་ཡོད་ཅེས་ནན་བརྗོད་གནང་འདུག་གོང་ཞུས་རོགས་རམ་གྱི་དངོས་ཟོག་རྣམས་བལ་ཡུལ་ནང་ཡོད་པའི་རྒྱ་གར་གཞུང་ཚབ་ཆེན་མོ་བ་གཞོན་པ Prasanna Srivastava མཆོག་གིས་འབྲེལ་ཡོད་ལས་ཁུངས་སུ་རྩིས་སྤྲོད་གནང་ཡོད་འདུག་ཡང་གོང་ཞུས་གནས་ཚུལ་རྣམས་མུ་མཐུད་བཀོད་པ་ལྟར་ན་ཁྱིམ་མཚེས་རྒྱ་ནག་གི་ངོས་ནས་ཀྱང་བལ་ཡུལ་གྱི་ས་ཡོམ་གོད་ཆག་ཕོག་ཡུལ་ས་གནས་ཁག་ཏུ་རོགས་རམ་སྦྱོར་སྤྲོད་བྱས་འདུག་ལ་གནས་ཚུལ་ནང་གསལ་ལྟར་ན་རྒྱ་ནག་གི་རོགས་རམ་དེའི་ཁོངས་སུ་བལ་སྒོར་ས་ཡ་བརྒྱ་ཐམ་པ་དང་སྡོད་གུར་ཉིས་སྟོང་སུམ་བརྒྱ་ད་ག་ནང་བཞིན་ཉལ་ཆས་ཉིས་སྟོང་སོགས་མཁོ་སྤྲོད་བྱས་ཡོད་ལུགས་རྒྱ་ནག་གཞུང་ཚབ་ཆེན་མོ་བས Twitter བརྒྱུད་ནས་གནས་ཚུལ་སྤེལ་འདུག་ལ་མ་འོངས་པར་མུ་མཐུད་ནས་རོགས་རམ་གནང་རྒྱུ་ཡིན་ཞེས་ཀྱང་གསུངས་ཡོད་པ་རེད། དགུང་གྲངས་སུམ་ཅུ་སོ་དྲུག་ལ་ཕེབས་པའི་བྱེས་ཀྱི་གདན་ས་ཆེན་པོ་སེ་ར་དགེ་འདུན་པ་ཉི་མ་ལགས་བལ་བོད་གཉིས་ཀྱི་ས་མཚམས་ཀོ་ཏ་རི་རྫང་མུའུ་ཞེས་འགྲམ་ཁུལ་གྱི་ས་མཚམས་བརྒལ་ཏེ་བོད་ཕྱོགས་ཀྱི་ས་མཚམས་ནས་རྒྱ་མི་ཉེན་རྟོག་པས་འཛིན་བཟུང་གིས་བལ་ཡུལ་ལ་ཕྱིར་རྩིས་སྤྲོད་བྱས་ཡོད་པ། བལ་ཡུལ་འགྲོ་བ་མིའི་ཐོབ་ཐང་ཚོགས་པའི་བཟང་པོ་བླ་མ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཕྱི་ཟླ་བཅུ་གཅིག་པའི་ཚེས་དྲུག་ཉིན་འགྲེལ་བརྗོད་གནང་བྱུང། དེ་ཡང་རྒྱ་གར་ནང་གི་བྱེས་ཀྱི་གདན་ས་ཆེན་པོ་སེ་ར་ནས་ཡིན་པ་དགུང་གྲངས་སུམ་ཅུ་སོ་དགུ་ལ་ཕེབས་པའི་དགེ་འདུན་པ་ཉི་མ་ལགས་འདི་ལོའི་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་དྲུག་ཉིན་བལ་བོད་གཉིས་ཀྱི་ས་མཚམས་ཀོ་དཱ་རི་རྫང་མུའུ་ཞེས་འགྲམ་གྱི་ས་མཚམས་ཁུལ་བོད་ཕྱོགས་ནས་རྒྱ་མིའི་ཉེན་རྟོག་པས་འཛིན་བཟུང་གིས་བལ་ཡུལ་ལ་ཕྱིར་ལོག་བཏང་འདུག་པས་དེའི་སྐོར་བལ་ཡུལ་ནང་གི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཧུ་རོན་གྱིས་བཟང་པོ་བླ་མ་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུང་དོན། ད་དེ་བདེན་པ་རེད་བདེན་པ་རེད་དེ update དེ་ངས་བཏང་ཡིན་དེ་བདེན་པ་རེད་ཁོ་རང་དེ་འདྲས་བྱས་ནས་དེ་ནས་ཕར་བོད་ལ་འགྲོ་གིན་ཟེར་ཕྱིན་ཤག་ད་དེ་འདྲས་དེ་ལྟས་ཅིག་འདོང་ཡོད་ས་རེད་ཤེས་མདོག་དགའ་དགའ་རེད་ཨ་ནི། ཁོ་དེ་ནས་ཕར་ཕྱིན་ཤག་དེ་ནས་ཕར་ཕྱིན་ནས་གཉའ་ལམ་ཁོ་རང་ནང་དེ་ལྷག་བཙན་ཡིན་ས་ཁོ་དེ་ནས་ཕར་ཀོ་དཱ་རི་ནས་ཕྱིན་ཤིང་ནགས་རྒྱབ་ནས། འགྲོ་ས་ཅིག་ཡོད་རེད་དེའི་ལམ་ཁ་དེ་ནས་ཕྱིན་ཡིན་དུས་བྱས་ནས་ཕི་གས་གཉའ་ལམ་སླེབས་སོང་ཟེར་གཉའ་ལམ་སླེབས་དུས་ག་ལ་ལམ་སང་ཟིན་བྱས་ནས་ཚུར་ཡོང་བྱས་ནས་ཏཱ་ཏཱ་པ་ནི་སྐྱེལ་བཞག་སོང་ཟེར་ཏཱ་ཏཱ་པ་ནི་སྐྱེལ་ཚར་དུས་ག་ལ་ཁོ་རང་མ་སྐྱེལ་ས་དུས immigration སྐྱེལ་བཞག་ཨེ་མི immigration སྐྱེལ་ཚར་དུས་ག་ལ་ཁོ་རང་ཚོས་གིས་ད་དུང་རོགས་པ་བྱོས་ཟེར་ཆོས་དོན་ལ་ནི་ང་ལ་ཁ་པར་བཏང་སོང་ད། གཟའ་སྤེན་པ་ཉིན་ཀ་དེ་ང་ལ་ཁ་པར་བཏང་ཟེར་གཟའ་ཉི་མ་ཉིན་ཀ་ང་ཆུ་ཚོད་བཅུ་པ་ཙམ་ལ་མི་ག་ཕྱིན་པ་ཡིན། ཨེ་ཅོ་པ་ཆི་ལི་ཀཱལ་ཁོ་ཚོས་ང་ལ handover བྱས་ཚུར་སྤྲད་སོང་ད་ག་རེད། བོད་པའི་དགེ་འདུན་པ་ཉི་མ་ལགས་ཉིན་གྲངས་གཉིས་རིང་བལ་བོད་ས་མཚམས་ཉེན་རྟོག་ལས་ཁང་ནས་བཀག་ཉར་བྱས་རྗེས་བཀག་ཉར་ཁང་དེའི་ཉེན་རྟོག་པའི་གཙོ་འཛིན་གྱིས་ཉི་མ་ལགས་དགེ་འདུན་པ་ཞིག་ཡིན་སྟབས་དུང་སེམས་མཉམ་བསྐྱེད་ཀྱིས་བོད་ནང་ཕེབས་རྒྱུའི་ཚབ་ལ་བལ་ཡུལ་ནང་ཕྱིར་ལོག་དགོས་པའི་སློབ་གསོ་བརྒྱབ་སྟེ་ཕྱིར་ལོག་བྱས་འདུག།

རྫོང་རིམ་པའི་གྲོང་ཁྱེར་ཞིག་ཚུར་ལེན་ཐུབ་པ་བྱུང་སོང་བས་དེ་ནི་ང་ཚོའི་རྒྱལ་ཁ་ཆེན་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་འདུག་ཡིན་ནའང Reuters ལས་ཁང་ནས་གནད་དོན་འདིའི་ཐད་དམག་མིའི་གཞུང་འཛིན་པར་ཞལ་པར་ཐོག་ནས་དྲི་རྩད་བྱས་ཀྱང་འདི་རྗེས་དེ་མིན་ལན་འདེབས་གང་ཡང་བརྒྱབ་མེད་ལུགས་བཀོད་འདུག་ཚུར་ལེན་ཐུབ་པའི་གྲོང་ཁྱེར་དེའི་ནང་གཞུང་འཛིན་གྱི་དམག་མི་ཉུང་ཤས་ཤིག་ལས་དཔུང་འཇོག་བྱས་མེད་པ་དང་དེ་དག་མཉམ་འཁོན་འཁྲུག་གང་འཚམ་བྱུང་ཡོད་པའི་གནས་ཚུལ་འདུག་ཡང་གཞུང་འབྲེལ་མ་ཡིན་པའི་རྒྱལ་སྤྱིའི་ཚོགས་སྡེ། ཞིག་གི་མཱ་ཡན་མཱར་གནད་དོན་ཐོག་སློབ་སྟོན་པ་སྐུ་ཞབས Richard Horsey ཡིས། གོང་ཞུས་གྲོང་ཁྱེར་དེ་བཞིན་རི་རྒྱུད་ལ་ཆགས་ཡོད་པ་སོང་ཙང་ཚུར་ལེན་ཐུབ་རྒྱུ་ཕྲན་བུ་ལས་སླ་པོ་བྱུང་ཡོད་རེད། ཡིན་ནའང་དེ་དག་རྒྱུན་དུ་ནས་བཀོད་འདོམས་འོག་རྒྱུན་རིང་པོ་ཉར་ཐུབ་རྒྱུ་ཁག་པོ་རེད་ཅེས་གོང་ཚུལ་གསུངས་འདུག་གོང་དུ་རྩིས་ལེན་ཐུབ་པའི Kawlin ཞེས་པའི་གྲོང་ཁྱེར་དེ་ནས་ཕྱིར་བྲོས་བྱོལ་དུ་འགྲོ་མཁན་ན་གཞོན་ལོ་ན་ཉི་ཤུ་རྩ་བརྒྱད་ལ་སོན་པའི་མིང་འདོན་བྱེད་འདོད་མེད་པ་ཞིག་གིས་ཟིང་ཆའི་འོག་ང་ཚོའི་ཁྱིམ་མཚེས་ཀྱི་ཁང་པར་གནོད་སྐྱོན་བཏང་སོང། དེ་འདྲ་སོང་ཙང་སྡོད་བློས་བཟོད་ཐབས་མེད་དུས་བྲོས་བྱོལ་དུ་ཡོང་བ་ཡིན་ཕལ་ཆེར་མི་ཚང་མ་བྲོས་བྱོལ་ཕྱིན་ཡོར་ཅེས་བཤད་འདུག་གང་ལྟར་འདས་པའི་ལོ་གཉིས་ལྷག་ཙམ་ནས་བཟུང་མང་གཙོ་ཡར་ཐོན་ཚོགས་པའི་གཞུང་ཁུ་བསྡུ་བཏང་བ་དང་འགོ་ཁྲིད་མང་པོ་ཞིག་བཙོན་འཇུག་བྱས་ཏེ་ད་ལྟའི་ཆར་བཙོན་ཁང་ནང་ཡོད་པ་རེད། ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བྱང་ཨ་མི་རི་ཀའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཐུན་མོང་གིས་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏེན་མཆོག་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་མཇལ་འཕྲད་གནང་བའི་སྐབས་བོད་ཀྱི་གནད་དོན་སྐོར་ངེས་པར་དུ་གླེང་དགོས་པའི་སྙན་ཞུ་ཕུལ་བ་དང་ཡང Tibet Initiative Germany ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པས་ཡུལ་དེའི་ནང་འཚོགས་པའི་འཇར་མན་དང་རྒྱ་ནག་གི་ཚོང་འབྲེལ་ཚོགས་འདུའི་སྐབས་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་བ་སོགས་ཀྱི་སྐོར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་འབྲེལ་ཡོད་ལ་བཀའ་འདྲི་ཞུས་ཏེ་ཕྱོགས་བསྡུས་ཞུས་པ་ཞིག་གཤམ་ལ་གསན། བྱང་ཨ་མི་རི་ཀའི་ནང་གི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཡོངས་རྫོགས་ཀྱིས། མ་གྲོས་བསམ་པ་གཅིག་མཐུན་སྒོ་ནས་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏེན་མཆོག་གིས་རིང་མིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་མཇལ་འཕྲད་གནང་སྐབས་བོད་ཀྱི་གནད་དོན་ངེས་པར་དུ་གླེང་སློང་དགོས་པའི་སྙན་ཞུ་ཞིག་ཕུལ་འདུག་དེ་ཡང་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་དང་ནིའུ་ཇེར་སིའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་སྣེ་ཁྲིད་གནང་སྟེ། གོང་ཞུས་སྙན་ཞུ་དེ་ཕྱི་ཚེས་བདུན་ཉིན་ཕུལ་འདུག་པས་དེའི་ནང་གཙོ་བོ་གནད་དོན་གང་དང་གང་འཁོད་ཡོད་སྐོར་ནེའུ་ཡོག་དང་ནེའུ་ཇར་སིའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་རྣམ་རྒྱལ་ལགས་ལ་ཞལ་པར་བརྒྱུད་ནས་འདྲི་ཞུས་པས་ཁོང་གིས་གསུངས་དོན། ཨ་རིའི་སྲིད་འཛིན་ཇོ་སྦའི་ཏན་ལགས་ད་ལན་རྒྱ་ནག་གི་སྲིད་འཛིན་ཐུག་སྐབས་ལ་བོད་བཙན་སྐོར་ལ་བོད་ནང་གི་དཀའ་ངལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་བོད་ནང་གི་མི་རིགས་རྩ་མེད་ཀྱི་སྲིད་བྱུས་ནག་པོ་དེ་ངེས་པར་དུ་མཚམས་འཇོག་བཞག་དགོས་ཡོད་ལབ་ད་རེས་ང་ཚོའི་གིས་ད་ལན་ཨ་རིའི་སྲིད་འཛིན་ཇོ་སྦ་དན་ལ་ང་ཚོའི་གིས་བྱང་ཨ་རི་གི་ས་གནས་གཞོན་ནུ་གི་ཐུན་མོང་ནས་ང་ཚོའི་གིས་ཡི་གེ་ཅིག་ད་ལྟ་ཁོ་རང་ལ་ཅིག་ཕུལ་ཡོད་ཨེ་ནི་འདིའི་ནང་ལ་དགོས་དོན་གཙོ་བོ་དེ་ད་བོད་ནང་ལ་ད་ལྟ་མི་རིགས་རྩ་མེད་བཏང་ཡ་གི་ད་ལྟ་སྲིད་ཇུས་ནག་པོ་དེ་དམིགས་བསལ་ད་ལྟ་བོད་པའི་གི་མིང་དེ་ད Tibet ནས་ད་ལྟ Xizang ལ་མར་བསྒྱུར་བ་ལ་སོགས་པ་དང་ཨེ་ནི་ཕྲུ་གུ་ཆུང་ཆུང་དེ་ནི་རྒྱ་ནག་གིས་ད་དམར་ཤོག་གི་ལྟ་བ་བླུག་པའི་ཆེད་དུ་གིས་སློབ་གྲྭ་གིས་འདི་ན་གཏན་འཇགས་སློབ་གྲྭ་དེ་དང། ནི་བོད་པའི་གི་ད་ལྟ DNA ལ་སོགས་པ་དང་དེ་འདི་ད་སྲིད་ཇུས་ནག་པོ་དེ་ཁོང་ཚོ་གི་དམིགས་ཡུལ་གཙོ་བོ་དེ་ད་བོད་པའི་གི་མི་རིགས་རྩ་མེད་བཏང་ཡ་དེ་དམིགས་ཡུལ་དེ་ལ་དེ་གཞི་བཞག་ནས་ང་ཚོ་གི་དེ་ངེས་པར་དུ་མཚམས་འཇོག་བཞག་དགོས་ལབ་ནས་ང་ཚོ་གི་ད་དགོས་དོན་མང་པོ་ནས་དགོས་དོན་གཅིག་དེ་རེད།
ཡང་འདི་ཟླའི་ཚེས་བཅུ་གཅིག་སྟེ་འཆར་ལ་ཉེ་བའི་རེས་གཟའ་སྤེན་པའི་ཉིན། ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་དང་ནེའུ་ཇར་སིའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་དང་ཨ་རིའི་རྒྱལ་སའི་མངའ་ཁུལ་གྱི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་གཉིས་ཟུང་འབྲེལ་སྒོ་ནས་ཞི་ཅིན་ཕིང་ཨ་རིར་ཡོང་མི་ཆོག་ཡོང་བར་ངོ་རྒོལ་ཡོད་བོད་རྒྱལ་ཁབ་ཀྱི་རང་བཙན་ཆེད་རྒྱལ་ས་ཝཱ་ཤིང་ཏོན་ན་གོམ་བགྲོད་ཅེས་པའི་ལས་འགུལ་སྤེལ་གཏན་འཁེལ་བ་དེའི་སྐོར་བསྟན་འཛིན་རྣམ་རྒྱལ་ལགས་ཀྱིས་མུ་མཐུད་ནས་གསུངས་དོན། སྤྱི་ཟླ་བཅུ་གཅིག་གི་ཏཱ་རིག་བཅུ་གཅིག་རེས་གཟའ་སྤེན་པ་ལ་ཝཱ་ཤིང་ཏོན་ལྡི་སི་ལ་ད་ནི་སྐད་འབོད་ཞིག་གོ་སྒྲིག་བྱས་ཡོད་རེད། སྐད་འབོད་རྒྱག་པའི་དགོས་དོན་གཙོ་བོ་དེ་ད་རྒྱ་ནག་གི་སྲིད་འཛིན། ཞི་ཅིན་ཕིང་ཁོ་རང་ད་ལན། ཨ་རི་ལ་ཨ་ནི Asia Pacific Economic Conference གི་ཚོགས་འདུ་དེ་ད་ལན་ཀེ་ལི་ཧྥོར་ནི་ཡ་ལ་ཚོགས་ཡར་ཐོ་བ་འདི་གི་ཚོགས་འདུའི་ཉིན་མོ་དེ་སྤྱི་ཟླ་བཅུ་གཅིག་གི་ཏཱ་རིག་བཅུ་དྲུག་རུ་རེད་བཞག་ཨ་ནི་དེའི་སྔོན་དུ་ད་ལན་ང་ཚོས་ཀྱི་སྤྱི་ཟླ་བཅུ་གཅིག་ཏཱ་རིག་བཅུ་གཅིག་ལ་ཨ་ནི་ཨ་རིའི་རྒྱལ་ས་ཝཱ་ཤིང་ཏོན་ལྡི་སི་ལ་ད་ལན་ང་ཚོས་ཀྱི་ད་སྐད་འབོད

ནི་མཚམས་འཇོག་བཞག་འོས་ལས་ང་ཚོའི་གི་དང་དངུལ་འདེད་འགྲོ་བ་ཅིག་དེ་འདྲའི་ཨེ་འདྲི་རོ་ཡིན་ཞུ་བ་ཡིན། ཡང་ཨ་མི་རི་ཀའི་གྲོང་ཁྱེར San Francisco ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བློ་བཟང་རྡོ་རྗེ་ལགས་ཀྱིས་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་གྲོང་ཁྱེར་འདིའི་ནང་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་འཆར་ཡོད་པ་མ་ཟད་ཚོགས་པ་གཞན་ཁག་གིས་ངོ་རྒོལ་གནང་སྐབས་མཉམ་ཞུགས་གནང་རྒྱུ་ཡིན་སྐོར་གསུངས་དོན།
ཏ་རིག་བཅུ་དྲུག་ལ་ད་གཏན་འཁེལ་སོང་སྤྱི་ཟླ་བཅུ་གཅིག་ཏ་རིག་བཅུ་དྲུག་གཟའ། ཕུར་བུ་ལ་ཡ་ཞོགས་ཀའི་ཆུ་ཚོད་བཅུ་པ་ནས་རྒྱ་ནག་གཞུང་ཚབ་ལ་དང་པོ་ངོ་རྒོལ་དེ་བྱས་དེ་ནས་མ་རྒྱ་ནག་གཞུང་ཚབ་ནས་བྱས་མ་གི APEC ཚོགས་འདུ་ཚོགས་ས་དེ་བར་དུ་ལ་ཡ་གོམ་བགྲོད་ཁོ་རང་བཞིན་ད་འདི་ག་ལ་ལྷག་པར་དུ་ད་ལན་དམིགས་བསལ་འདི་རེད། ང་རང་ཚོ་བོད་ཆས་རང་གོན་བྱས་བུ་དང་བུ་མོ་ཚང་མ་གོན་ཆས་བོད་ཆས་རང་གོན་བྱས་འདུག་སེ་མ་གོམ་བགྲོད་འདུག་སེ་མ་འགྲོ་ཡས་རེད། ད་ཕ་གིའི་ནང་དེ་ཚོགས་འདུ་ཚོགས་སའི་ཡུལ་ཕྱོགས་རོགས་དེ་གི་ད Block བཞི་ལྔ་བཞི་དེ་ད་བཀག་ཚར་བཞག Police གི་ད་ད་ནང་འགྲོ་གཏོང་གི་མི་འདུག་རོགས་ཕལ་ཆེར་བདུན་ཕྲག་རྗེས་མ་ནས་བྱས་ད་ང་ཚོ་དེ་གི Bay Bridge དང Golden Gate དེ་ཚང་མ་སྒོ་རྒྱག་གི་ཡོད་ས་རེད། སོང་ཙང་ད་ང་ཚོ་གང་ལྟར་རྒྱ་མིའི་གཞུང་ཚབ་བར་དུ་ལ་ཡ་གོམ་པ་བརྒྱབ་ཕྱིན་ནམ་རྒྱུན་ནས་ཞིག་ང་ཚོ་འགྲོ་བ་ནས་ཞིག་འགྲོ་ར་ཨ་ནི་རྒྱ་མིའི་གཞུང་ཚབ་ལ་ཡ་སྐད་འབོད་དེ་ཅིག་ཆུ་ཚོད་གཅིག་ཙམ་སྐད་སྐད་འབོད་བྱེད་ཨ་དེ་ནས་མ་གོམ་འགྲོས་ཕྱིན་ནས་མ་འདུག་སེ་མ་འགྲོ་ཡས་འཆར་གཞི་ད་ད་ལྟའི་ཆ་ལ་འདུག་སེ་ང་ཚོ་འཆར་གཞི་བཏིང་ཚར་ཡོད་ཨ་ད་ད་འདི་ལྟར་མཉམ་དུ་ང་ཚོ་ར་ད་ད་འཐབ་རྩོད་གཅིག་སྒྲོག་གིས་ད་ད་རྒྱལ་ཁབ་གཞན་པ་མི་རིགས།

སྐྱོན་བཅུ་བདུན་དེ་འདྲ་བ་ལ་ཡང་ཁོ་རང་ཚོ་ལུང་པ་འདྲ་མི་འདྲ་གི་བྱེད་སྣང་དེ་གཉིས་གནང་མཁན་དེ་འདྲ་འདུག་ཏ་རིག་བཅུ་དྲུག་ལ་འགོ་ཁྲིད་དེ་ང་ཚོ་འགོ་ཁྲིད་བྱེད་རེད། ཡང་འཇར་མ་ནི་བོད་དོན་རྒྱབ་སྐྱོར་ཚོགས་པ Tibet Initiative Germany ཡིས་ཡུལ་དེའི་གྲོང་ཁྱེར Darmstadt ནང་འཚོགས་བཞིན་པའི་འཇར་མ་ནི་དང་རྒྱ་ནག་གཉིས་ཀྱི་དཔལ་འབྱོར་ཚོགས་འདུ་ཐེངས་བཅུ་པའི་ནང་ཡུལ་དེའི་ཚོང་པའི་སྐུ་ཚབ་དང་སྲིད་དོན་པ་དེ་བཞིན་ཁེ་གཉེར་ལས་ཁང་ཁག་གི་སྐུ་ཚབ་སོགས་མཉམ་ཞུགས་བྱས་པར་སྐྱོན་བརྗོད་གནང་བ་མ་ཟད་ཁ་སང་སྤྱི་ཟླ་བཅུ་པའི་ཚེས་དྲུག་དང་ད་རིང་ཕྱི་ཚེས་བདུན་ཉིན་ཚོགས་འདུ་འཚོགས་ཡུལ་དེར་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཡང་སྤེལ་གནང་འདུག་དེའི་སྐོར་ཇར་མ་ནི་བོད་དོན་རྒྱབ་སྐྱོར་ཚོགས་པ Tibet Initiative Germany ཚོགས་པའི

ད་རིང་ང་ཚོ་ཇར་མ་ནི་གྲོང་ཁྱེར Darmstadt ནང་འཚོགས་བཞིན་པའི་ཇར་མ་ནི་དང་རྒྱ་ནག་གི་དཔལ་འབྱོར་ཚོགས་འདུ་ཐེངས་བཅུ་པ་འཚོགས་སར་འདུ་འཛོམས་བྱེད་ཀྱི་ཡོད་དེ་ནི་གཙོ་བོ་བོད་ནང་གི་བོད་མི་རྣམས་དང་ཤར་ཏུར་ཀི་སི་ཐན་ནང་གི་མི་མང་རྣམས་ལ་རྒྱབ་སྐྱོར་ཞུ་ཕྱིར་སྐད་འབོད་བྱེད་དུ་ཡོང་བ་ཡིན་ཚོགས་འདུ་འདི་ནི་ཇར་མ་ནི་སྲིད་དོན་ཚོགས་པ།

Zeppelin གཙུག་ལག་སློབ་གྲྭ་ཆེན་མོའི་དབུ་འཛིན་དང་རྒྱ་ནག་ཐད་མཁས་པ Klaus Mühlhahn མཉམ་ཞུགས་བྱས་པ་མ་ཟད Allianz དང Merck BMW དང Bosch སོགས་ཁེ་གཉེར་ལས་ཁང་ཁག་གི་སྐུ་ཚབ་ཚོས་ཚོགས་འདུ་འདིའི་ཐོག་གཏམ་བཤད་ཀྱང་བྱས་སྐོར་བཀོད་འདུག་ལ། རྒྱ་ནག་ངོས་ནས་མ་མཐར་ཡང་རྒྱ་ནག་དམར་ཤོག་ཚོགས་པའི་གསང་བའི་ལས་ཁུངས་ཀྱི་མི་སྣ་གཉིས་མཉམ་ཞུགས་བྱས་པ་མ་ཟད་གཏམ་བཤད་ཀྱང་བྱས་ཡོད་སྐོར་གསལ་བསྒྲགས་ནང་བཀོད་འདུག་པས་འདིའི་སྐོར་འབྲེལ་ཡོད་ཚོགས་འདུ་འགོ་ཁྲིད་གནང་མཁན་ལ

རྒྱ་ནག་གི་གསང་བའི་མི་སྣ་ཚོགས་འདུ་འདིའི་ནང་མཉམ་ཞུགས་བྱེད་དགོས་པའི་དམིགས་ཡུལ་གཙོ་བོ་ནི་རྒྱ་ནག་གིས་རྒྱ་ནག་དམར་ཤོག་ཚོགས་པའི་ཆབ་སྲིད་ཀྱི་དམིགས་ཡུལ་ལ་རྒྱབ་སྐྱོར་ཐོབ་རྒྱུའི་སླད་དུ་འཇར་མ་ནི་ནང་འབྲེལ་ལམ་གྱི་དྲ་བ་འཛུགས་ཕྱིར་རེད་ཅེས་དང། དེ་འདྲ་སོང་ཙང་ཚོགས་འདུ་དེ་རང་དབང་ཅན་ཞིག་ཡིན་མིན་དྲི་བ་ལངས་ཀྱི་ཡོད་པ་དང།

ངོ་རྒོལ་སྐད་འབོད་གནང་བ་དང་འབོད་ཚིག་སྒྲོག་གནང་བ་བོད་ནང་གི་བོད་མི་རྣམས་དང་ཤར་ཏུར་ཀི་སི་ཐན་གྱི་ཡུལ་མི་རྣམས་ལ་གདུང་སེམས་མཉམ་བསྐྱེད་ཀྱི་རྣམ་པ་སྟོན་གནང་སྐོར་གསུང་གི་འདུག་ལ་ཡང་ཕྱི་ཚེས་དྲུག་ཉིན་གྱི་ཕྱི་དྲོར་ཡང་ཚོགས་འདུ་ཚོགས་ས་དེའི་མདུན་དུ་མར་མེ་ཁྲོམ་སྐོར་གྱི་ལས་འགུལ་ཞིག་སྤེལ་བའི་འདྲ་པར་ཁག་ཀྱང་བསྐུར་གནང་འདུག་ལེ་ཚན་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན།
དེ་རིང་གི་བཀའ་འདྲིའི་ལེ་ཚན་ནང་ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་ནང་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་བཟང་སྤྱོད་ལྟེ་གནས་ཁང་གསར་འཛུགས་གནང་ནས་མི་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་དྲན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་བོད་ཀྱི་དུས་སྟོན་འགོ་འཛུགས་གནང་ཡོད་སྟབས། སྙིང་རྗེའི་ལྟེ་གནས་ཁང་དེ་ཐོག་མར་གསར་འཛུགས་གནང་བའི་རྒྱབ་ལྗོངས་ལོ་རྒྱུས་སོགས་ཀྱི་ཐད་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་བོད་ཀྱི་ཚན་རིག་ལས་རིམ་གྱི་འབྲེལ་མཐུད་པ་ཀརྨ་བསྟན་འཛིན་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་ནང་ལ་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་བཟང་སྤྱོད་ལྟེ་གནས་ཁང་དེ་གསར་འཛུགས་གནང་ནས་མི་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་དྲན་སྲུང་བརྩི་ཞུས་པ་དང་མཉམ་དུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཨེ་མོ་རིའི་བོད་ཀྱི་དུས་སྟོན་དེ་ཡང་ཚེས་དྲུག་ནས་འགོ་འཛུགས་གནང་ནས་ཚེས་བཅུ་གཅིག་ཉིན་མཇུག་སྒྲིལ་གནང་རྒྱུ་ཡིན་འདུག། བདུན་ཕྲག་གཅིག་གི་བོད་ཀྱི་དུས་སྟོན་དེའི་ཉིན་རེ་ཉིན་རེའི་ལས་བྱ་སོགས་ཀྱི་ཐད་ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་བོད་ཀྱི་ཚན་རིག་འབྲེལ་མཐུད་པ་ཀརྨ་བསྟན་འཛིན་ལགས་སུ་བཀའ་འདྲི་ཁག་ཅིག་ཞུ་གི་ཡིན་ཨེ་ནས་ཐོག་མར་ད་ཀརྨ་བསྟན་འཛིན་ལགས་ང་ཚོའི་ལས་རིམ་ནང་ཕེབས་པར་ཐུགས་རྗེ་གནང་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། དེ་རིང་བཀའ་འདྲི་ཞུ་ཡ་འདི་ལ་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་ནང་ལ་ཨེ་ནས་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་བཟང་སྤྱོད་ལྟེ་གནས་ཁང་དེ་ཨེ་ནས་ཐོག་མར་གསར་འཛུགས་གནང་བའི་རྒྱབ་ལྗོངས་ལོ་རྒྱུས་དང་དམིགས་ཡུལ་སོགས་ཀྱི་ཐད་ལ་ངོ་སྤྲོད་བསྡུས་བསྡུས་ཞིག་གནང་རོགས་གནང། ལའོ། དང་པོ་ཐོག་མ་དེའི་རྟགས་ད་ལྟ་ཨེ་མོ་རི་དང་ད་སྐྱབས་མགོན་རིན་པོ་ཆེ་རང་གི་དམིགས་བསལ་གྱི་འབྲེལ་བ་ཅིག་ཆགས་བསྡད་ཡོད་རེད། ད་ལྟ་སྐྱབས་མགོན་རིན་པོ་ཆེ་ད་ལྟ་ཨེ་མོ་རི་གི་གཙུག་ལག་སློབ་གཉེར་ཁང་ནང་དེ་ལ་ད་ལྟ་ད་ང་ཚོ་ཆེ་བསྟོད་ཀྱི་སློབ་དཔོན་ཆེན་མོའི་གི་འདུ་གོ་གནས་ཅིག་གི་འདུ་བཞེས་གནང་ཡོད་རེད། ད་དང་པོ་ཐོག་མ་འབྲེལ་བ་དེ་ད་གཅིག་དང་ད་ལྟ་སྐུ་མདུན་གྱི་ཐུགས་རྗེ་བཀའ་དྲིན་རང་དེ་ནས་བྱུང་བ་ཞིག་དང་ལྷག་པར་དུ་ད་ལྟ་ང་ཚོ་ལྟེ་གནས་ཁང་ད་ལྟ་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་ལྟེ་གནས་ཁང་གི་ད་འགན་འཛིན་དགེ་བཤེས་བློ་བཟང་བསྟན་འཛིན་ནེ་གི་ལགས་དེ་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་ལ་ད་སློབ་གཉེར་གནང་བའི་སྐབས་སུ་ཨ་ནི་རྒན་ལགས། ཁོ་རང་གི་དགེ་བཤེས་ལགས་ཁོ་རང་གི་ད་ལྟ་སློབ་སྟོན་པ་ཞུས་ནའི་རེད་ད་མཐོ་སློབ་ནང་ལོགས་ཀྱི་རྒྱུས་སྟོན་པ Doctor Paul དང་འདུག་སེ་མཇལ་འཕྲད་བྱུང་ཨ་ནི་དེའི་སྐབས་སུ་ད་དགེ་སློབ་གཉིས་ཀྱི་ད་འདུག་སེ་གླེང་མོལ་དང་འདི་མཉམ་དུ་གོ་བསྡུར་བྱུང་ནས་ཨ་ནི་དེའི་སྒང་ལ་ད་ལྟ་སྐབས་དེའི་གི་ཨེ་མོ་རི་གི་ད་འཛིན་སྐྱོང་ནས། རྒྱབ་སྐྱོར་གྱི་ཐོག་ནས་ཨ་ནི་ཐོག་མ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོ་ལ་ཨ་ནི་ཨེ་མོ་རི་དང་བོད་ཀྱི་མཐུན་ཚོགས་ལ་ནི་དབྱིན་ཇི་ནང་ལ་ཞུ་བ་ཡིན་ན་ཨེ་མོ་རི Tibet Partnership ལབ་ཡས་འདི་ཨ་ནི་ཐོག་མ་དུ་གསར་འཛུགས་གནང་བ་ཞིག་རེད་ཨ་ནི་དེའི་ནང་ལོགས་ལ་གཙོ་བོ་ད་ང་རང་ཚོའི་གི་ད་བོད་པའི་གི་ཆོས་དང་རིག་གཞུང་ད་དུ་ཕྱུག་པོ་དེ་ཡོད་པ་འདི་ད་དུ་ནུབ་ཕྱོགས་གི་ད་གཙུག་ལག་སློབ་གཉེར་ཁང་དང་མཉམ་དུ་མཉམ་འབྲེལ་གྱི་ཐོག་ནས་ཨ་ནི་ཕར་ཚུར།

སྙིང་རྗེ་ལ་བརྟེན་ནས་ད་འདུས་སྒོམ་ཉམས་ལེན་གནང་ཡས་ད་སྒོམ་སྒྲུབ་ཀྱི་སྦྱོང་བརྡར་གནང་ཡས་ཀྱི་དེ་འདྲའི་གྱི་ལས་གཞི་ཅིག་ཡོད་རེད་ད་འདི་ཚོ། དགེ་བཤེས་བློ་བཟང་བསྟན་འཛིན་ལགས་དགེ་བཤེས་ལགས་དེ་ཨེ་མོ་རི་ལ་སློབ་ཁྲིད་སློབ་དཔོན་གྱི་ད་གོ་གནས་བཞེས་ནས་སློབ་ཁྲིད་གནང་བའི་སྐབས་སུ། སློབ་ཕྲུག་ནང་ལོགས་ལ་ད་འདུ་བ་ནུབ་ཕྱོགས་ཡིན་ན་སློབ་སྦྱོང་གི་བརྒྱུད་རིམ་ནང་ལོགས་ལ་ཐུགས་སུ་སེམས་ནང་ལོགས། ད་དཀའ་ངལ་མང་པོ་ཅིག་བྱུང་འདུག་གི་རོ། དེ་འདྲ་བྱུང་དུས་སློབ་མ་ཚོ་གི་ད་དུས་སུ་ཡང་འབོད་སྐུལ་ཞུས་ནས་དགེ་བཤེས་ལགས་ལ་ད་འདི་འདྲའི་ཅིག་དཀའ་ངལ་ཡོང་གི་འདུག་ད་ཐབས་ཤེས་ཅི་རིགས་ཅིག་བྱེད་ཀྱི་ཡོད་རེད་ཡིན་ནའི་ཡང་ད་དགེ་བཤེས་ལགས་ཐོག་ནས་ད་ནང་ཆོས་ནས་ང་ཚོ་ཡང་ཅིག་སྒོམ་སྒྲུབ་ད་དེ་འདྲའི་གི་ཐོག་ནས་ཡང་སློབ་མ་ཚོ་ལ་ཅིག་སེམས་ནང་ལ། དཀའ་ངལ་འདི་ཚོ་སེལ་ཡ་ལ་འདུག་འདི་འདྲའི་ཐབས་ཤེས་འགྲོ་ཡོད་རེད་ལབ་དུས་ཨ་ནི་དགེ་བཤེས་ལགས་ནས་ཨ་ནི་འདུག་ད་ལྟ་ནང་ཆོས་ནང་ལོགས་ནས་ད་ལྟ་ང་ཚོ་བློ་སྦྱོང་གི་ཉམས་ལེན་དང་བློ་སྦྱོང་གི་དེ་ནས་ད་ཚུར་བླངས་ནས་ད་ག་འདུག་ང་ཚོ་ནང་པ་གཅིག་གིས་ནང་པ་གཅིག་ལ་འདུག་འགྲེལ་བཤད་རྒྱག་པ་དེ་འདྲའི་མ་ཡིན་པ་བྱས་ད་ཁོ་བློ་སྦྱོང་ནས་ཚུར་སྙིང་བཅུད་དེ་ཚོ་ལེན་ནས་ད་ང་ཚོ་ཕྱི་རྒྱལ་ཚོ་ལ་ད་ཚུར་ཕར་ནང་པ་མ་ཡིན་མཁན་ཞིག་ལ་གོ་བརྡ་སྤྲད་ཡས་དང་འདི་འདྲའི་གི་གཅིག་ཡོང་ཡས་གི་ཆེད་དུ་ཨ་ནི་འདུག་བསྒྲིགས་བཞག་ཡས་གི་ད། ཁོ་བསླབ་གཞི་ཅིག་ཆགས་བསྡད་ཡོད་རེད་སྦྱོང་བརྡར་དེ་ད་ལྟ་སྙིང་རྗེ་ད་དེ་ནས་གཉིས་པ་དེ་ད་ལྟ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་དེ་ཆགས་བསྡད་ཡོད་རེད་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་དེ་ད་གཙོ་བོ་ཨེ་མོ་རི་དུ་གཙུག་ལག་སློབ་གཉེར་ཁང་དང་ཨ་ནི་རྡ་ས་བོད་ཀྱི་དཔེ་མཛོད་ཁང་གཉིས་ཀྱི་མཉམ་འབྲེལ་གྱི་ཐོག་ནས་ཨ་ནི་དུ་ལས་གཞི་ཆགས་བསྡད་ཡོད་རེད་ད་དེ་ལས་གཞི་དེ་སྐྱབས་མགོན་རིན་པོ་ཆེ་རང་གི་ཡང་དགོངས་གཞི་ཞིག་ཆགས་བསྡད་ཡོད་རེད་དེ་ཡང་ད་ནང་པའི་གྲྭ་བཙུན་ཚོ་ལ་ད་ང་རང་ཚོའི་གནའ་བོའི་གི། ནང་ཆོས་ཀྱི་སློབ་གཉེར་གྱི་སྟེང་ལ་དེང་རབས་ཀྱི་ཚན་རིག་སློབ་གཉེར་བྱེད་དགོས་དེ་གལ་ཆེན་པོ་ཡིན་པ་སོང་ཙང་འདུག་ད་དགེ་བཤེས་ལགས་ཀྱིས་འདུག་ཟེར་ཡང་དགོངས་པ་ཅིག་བཞེས་ནས་ད་ལས་གཞི་འདི་ཨེ་མོ་རི་དང་ད་ལྟ་བོད་ཀྱི་དཔེ་མཛོད་ཁང་གཉིས་མཉམ་འབྲེལ་གྱི་ཐོག་ནས་འདུག་གསར་དུ་འགོ་ཚུགས་པ་ཞིག་རེད་ད་འདིའི་ནང་ལོགས་ལ་ད་ད་བར་དུ་ང་ཚོ་གྲྭ་བཙུན་སྟོང་ཕྲག་བརྒལ་བ་ལ་ད་ཚན་རིག་གི་སློབ་གཉེར་ཕུལ་བ་དང་ད་ལྟ་ཡང་གནང་བཞིན་པ་དེ་འདྲ་ཡོད་རེད། ད་ལྟ་ལས་འཆར་གསུམ་པ་འདི་འདུག་ཆ་བཞག་ན་ད་ལྟ་ཉིས་སྟོང་བཅུ་དགུ་ལོ་ལ་དུས་ཐོག་མ་དུ་དབུ་འབྱེད་གནང་འདི་ཡིས་ད་ལྟ SEE Learning སྤྱི་ཚོགས་དང་ད་བཟང་སྤྱོད་དེ་ནས་སེམས་མྱོང་འདི་འདྲའི་གི་སློབ་གསོའི་གི་ད་ལས་རིམ་ཅིག་ཆགས་བསྡད་ཡོད་རེད་ད་དེ་ལས་རིམ་འདིའི་ནང་ལོགས་ལ་ད་མ་གིའི་དམའ་རིམ་ནས་བྱས་ནས་མ་གིའི་སྔོན་འགྲོ་གི་དམའ་རིམ་ནས་བྱས་ནས་ཡ་གིའི་ད་མཐོ་སློབ་ད་འདི་འདྲའི་གི་བར་དུ་ད་ང་རང་ཚོ་ད། སྐུ་མདུན་གྱི་ནམ་རྒྱུན་གསུང་དེ་ལ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཟེར་ཡས་སྦྱོར་བ་ད་འདི་ད་ལྟ་བསླབ་གཞི་འདི་ད་ལྟ་སི་ལ་ནིང་གི་ད་ལྟ་འདུ་བསླབ་གཞི་སྒྲིག་ཡས་དང་བསླབ་གཞི་བཟོ་ཡས་དང་དེ་ནས་ན་ཨ་འདི་ད་ད་ད་ཨ་རི་གཅིག་པུ་མ་ཡིན་པ་གི་འཛམ་བུ་གླིང་གི་རྒྱལ་ཁབ་མང་པོའི་ནང་ལོགས་ལ་ད་བསླབ་གཞི་འདི་ད་ལག་བསྟར་བྱེད་བཞིན་པ་རེད་ད་སྤྱིར་བཏང་འདི་ལས་རིམ་འདི་གསར་པ་ཆགས་བསྡད་ཀྱི་ཡོད་ཡིན་ན་ཡང་ད་ད་ང་ཚོ་ལྟེ་གནས་ཁང་ནང་ལོགས་ནས། རྒྱ་ཁྱབ་ཀྱི་བསམ་བློ་བཏང་ན་ཁྱབ་ཆེ་ཆུང་གི་བསམ་བློ་བཏང་ན་ད་ལྟ་སི་ལ་ནིང་འདི་ཁྱབ་ཆེན་པོ་ཞིག་གི་ཆགས་བསྡད་ཡོད་རེད་ཨ་ནི་སློབ་ཕྲུག་ཡིན་ན་སློབ་ཕྲུག་ད་ས་ཡ་མང་པོ་ལ་ད་དུ་ག་ལབ་དགོས་རེད་གོ་སྐབས་ལ་སི་ལ་ནིང་འདི་སློབ་སྦྱོང་གནང་ཡས་གི་གོ་སྐབས་ཡང་དུ་བྱུང་བསྡད་ཡོད་རེད། དེ་ནས་གཅིག་གི་བདུན་ཕྲག་གཅིག་གི་རིང་གི་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གི་ཨེ་ནི་བོད་ཀྱི་དུས་སྟོན་དེ་ཡང་མཉམ་དུ་སྲུང་བརྩི་ཞུ་གི་ཡོད་དང་ཨེ་ནི་བདུན་ཕྲག་གཅིག་གི་རིང་གི་བོད་ཀྱི་དུས་སྟོན་དེའི་ནང་ལ་ཨེ་ནི་ལས་འཆར་ག་རེ་ག་རེ་ཡོད་མེད་དང་དུས་སྟོན་དེའི་ཐོག་ལ་མཉམ་ཞུགས་གནང་མཁན་ཨེ་ནི་བོད་ཀྱི་སྒྱུ་རྩལ་བ་དང་རིག་གཞུང་འཁྲབ་སྟོན་པ་སོགས་ཨེ་ནི་ཕེབས་ཀྱི་ཡོད་མེད་སྐོར་ངོ་སྤྲོད་ཅིག་གནང་རོགས་གནང། ལའོ། ད་སྤྱིར་བཏང་ད་ལྟ་འདི་བོད་ཀྱི་བདུན་ཕྲག་ཞུ་བ་འདི་ད་ཨེ་མོ་རི་ལ་དུ་ཚུགས་ནས་ད་ལྟ་བར་དུ་ད་ལོ་འདི་ཐེངས་ཉི་ཤུ་རྩ་གཉིས་པ་དེ་ཆགས་བསྡད་གི་རེད་ད་ལོ་འཆར་ཅན་དུ་ཚུགས་གནང་གི་ཡོད་རེད། ད་ད་ལོ་དེ་ཆ་བཞག་པས་ན་ནི་རྒྱུན་ལྡན་གྱི་ད་ཨེ་མོ་རི་དང་བོད་ཀྱི་ཨེ་མོ་རི་ལ་ད་ཚུགས་དེ་གི་བོད་ཀྱི་བདུན་ཕྲག་འདི་དམིགས་བསལ་དེ་ཆགས་བསྡད་དང་པོ་དེ་ད་ང་རང་ཚོ་ད་ད་ལྟེ་གནས་ཁང་འདི་ཚུགས་ནས་ད་ལོ་ཉི་ཤུ་རྩ་ལྔ་འཁོར་བ་དེ་ད་སྲུང་བརྩི་ཞུ་ཡས་དེ་མཉམ་དུ་དུས་འཁེལ་བསྡད་ཀྱི་ཡོད་རེད་ད་དེ་ཡིན་དུས་དེ་དམིགས་བསལ་ཅིག་ཆགས་བསྡད་ཀྱི་ཡོད་རེད། ཨ་ནི་དེ་ནང་ལོགས་ནས་ད་གལ་ཆེ་ཤོས་གཅིག་དེ་ད་ད། ཨེ་མོ་རི་དང་ད་ད་སྒོམ་སྒྲུབ་དེའི་ཚན་རིག་ཁང་འདིའི་གི་བར་ལ་ད་ང་ཚོ་གན་རྒྱ་མ་ཚུགས་ནས་འདུག་ཟེར་ཅིག་ཡང་ཁོ་སྔོན་མ་ཅིག་ཡོད་དེ་བས་འདི་ཡང་བསྐྱར་ད་ཁོ་བསྐྱར་གསོ་ཞིག་བྱས་ནས་ད་མུ་མཐུད་ནས་ད་འདུག་འདུག་ཟེར་ཅིག་འགྲོ་ཡས་ལ་ང་ཚོའི་གི་ད་ག་ལབ་དགོས་རེད་འབད་བརྩོན་ཞུ་ཡས་ད་དེ་འདྲའི་གི་ལས་རིམ་ཅིག་ཆགས་བསྡད་ཡོད་རེད་འདི་ནང་ལོགས་ལ་ད་ཨེ་མོ་རི་གི་ད་ད་གཙོ་འཛིན་ཡིན་ནའི་རེད་དེ་ག་ནང་བཞིན་མཐོ་སློབ་གི་འགན་འཛིན་ཡིན་ནའི་རེད་དེ་འདྲའི་མི་སྣ་གལ་ཆེ་བ་མང་པོ་ཅིག་མཉམ་ཞུགས་གནང་གི་ཡོད་རེད། ད་ཉི་མ་རེ་རེ་ལ་སྤྱིར་བཏང་གི་ལས་རིམ་མ་འདྲ་བ་རེ་རེ་ཡོད་རེད་ལྷག་པར་དུ་ད་ལྟ་བློ་གསལ་གླིང་ང་རང་ཚོ་དགེ་འདུན་པ་ཁ་ཤས་ཅིག་འདུག་དེ་ཕེབས་ནས་ཁོ་རང་ཚོས་གི་ད་ལྟ་དཀྱིལ་འཁོར་བཞེངས་ཡས་ཡིན་ནའི་རེད་ཨ་ནི་འདོན་པ་འདོན་གནང་ཡས་དང་འདུག་ཅིག་ལས་རིམ་ཅིག་ཡོད་རེད་དེ་མཉམ་དུ་ད་ལྟ་ཕྱི་དྲོ་དྲུག་པ་ལ་ཡང་ང་ཚོ་སྒོམ་སློབ་ཁྲིད་གནང་ཡས་གི་ཡང་ལས་རིམ་ཅིག་ཡོད་རེད་ཨ་ནི་དེ་ནས་ཕྱི་དྲོ་ད་ཆུ་ཚོད། བདུན་པ་ནས་ཡང་ང་ཚོ་གཏམ་བཤད་དང་དེ་འདྲའི་གི་ལས་རིམ་ཅིག་ཡོད་རེད་ད་འདི་དམིགས་བསལ་གལ་ཆེན་པོ་ཆགས་བསྡད་ཡོད་རེད་འདིའི་ནང་ལོགས་ལ་ད་ཉི་མ་དང་པོ་འདི་ལ་ཡིན་ན་ད་གཙོ་བོ་ད་ལྟ་དང་པོ་ཐོག་མ་ཡ་ཨེ་མོ་རི་དང་བོད་ཀྱི་མཐུན་ཚོགས་ཡ་འགོ་བཙུགས་གནང་མཁན་གྱི་གྲས་ལ་ད་ད་ལྟ Doctor Dean Paul ཁོ་རང་སྔོན་མ་ཨེ་མོ་རི་གི Dean གནང་མྱོང་བ་རེད། དེ་ཡིན་དུས་ཁོ་རང་བཅས་ད་ལྟ་ཨ་ནི་དགེ་བཤེས་བློ་བཟང་བསྟན་འཛིན་ནེ་གི་ལགས་བཅས། དགེ་བཤེས་ལྷག་རྡོར་ལགས་ལྷག་པར་དུ་ད་ལྟ་དེ་རིང་གི་དམིགས་བསལ་གྱི་ནང་ལོགས་ལ་ཨ་ནི་ང་རང་ཚོ་ད་ལྟ་འབྲས་སྤུངས་བློ་གསལ་གླིང་ནས་ཨ་ནི་མཁན་རིན་པོ་ཆེ་དགེ་བཤེས་བློ་བཟང་བསམ་གཏན་ལགས་ཡང་འདུག་ཟེར་ན་ཆིབས་བསྒྱུར་གནང་ཡོད་རེད། དེ་ཡིན་དུས་ཁོ་རང་ཚོ་བཞི་གི་ད་དུ་ཕྱི་དྲོ་གི་ལས་རིམ་ཅིག་ཡོད་རེད། དེ་ནས།

དང་བོད་ཀྱི་ཚན་རིག་ལས་རིམ་དང་འབྲེལ་བའི་གི་ད། འདུ། གཏམ་བཤད་ཅིག་ཡོད་རེད་འདི་ནང་ལོགས་ལ་ད་ང་རང་ཚོ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་ལ་ད་སློབ་སྟོན་པ། Doctor Chris Impey ཁོ་རང་འདྲ་བོ་ཆ་བཞག་ན་ད་ད་གཟའ་སྐར་དང་དེ་འདྲའི་གི་ཐོག་ལ་ད་སློབ་དཔོན་ཆེན་པོ་ཅིག་ཆགས་བསྡད་ཡོད་རེད་ཨ་ནི་དེ་ནས Doctor Arri Eisen ད་ད་ཨེ་མོ་རི་ནས། ཨ་ནི་དེ་མཉམ་དུ་ད་ལྟ་ང་རང་ཚོ་དེའི་སློབ་གཉེར་གནང་བཞིན་པའི་གི་བཙུན་མ། ཨ་ཅེ་ལྷ་མོ་དང་ཨ་ནི་ད་ག་ནང་བཞིན་གི་ད་ལྟ Northwestern Chicago ལ་འདུག་ཟེར་ན་ཡང་ད་ལྟ་ང་ཚོ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་བརྒྱུད་ནས་ད་ལྟ་སྦྱོང་བརྡར་ཅིག་འགྲོ་བཞིན་པ་རེད་ཞིབ་འཇུག་གི་འདིའི་ནང་ལོགས་ལ་མཉམ་ཞུགས་གནང་མཁན་གྱི་རྒན་བསྟན་འཛིན་དབང་ལྡན་ལགས་ཨ་ནི་དེ་ནས་སྔོན་མ། ད་ལྟ་ཝ་ར་ཎ་སི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་གི་ད་ངེས་སྟོན་པ་ཟུར་པ་དགེ་བཤེས་ངག་དབང་བསམ་གཏན་ལགས་འདུག་ཟེར་ན་གཏམ་བཤད་ཅིག་ཡོད་རེད་དེ་ནས་ཡང་གཟའ་ལྷག་པ་ཉིན་མོ་དེ་ལ་ད་ལྟ་ང་ཚོ Compassion Revolution ལ་ནི་ད་ལྟ་སྙིང་རྗེ་ད་གསར་བརྗེ་ད་སྐུ་མདུན་གི་ག་དུས་ནས་ང་ཚོའི་གི་འཛམ་བུ་གླིང་འདི་ནང་ལོགས་ལ་ད་ཕྱི་དངོས་པོའི། རྒྱས་ཚད་མཐོ་པོ་ཕྱིན་ཡོད་དེ་ནང་སེམས་ཀྱི་ཐོག་ནས་འདུག་ད་དཀའ་ངལ་ཞིག་འཕྲད་དུས་དུས་ད་འདི་ལ་ཡང་གསར་བརྗེ་ཅིག་དགོས་ཀྱི་ཡོད་ད་འདི་འདྲའི་གི་ཐོག་ནས་ད་ད་དགེ་བཤེས་ལགས་དགེ་བཤེས་བློ་བཟང་བསྟན་འཛིན་ལགས་བཅས་དེ་ནས་ཡང་ཨ་ནི། Daniel Goleman ཁོ་རང་འདྲ་བོ་ཆ་བཞག་ན་རྩོམ་པ་པོ་སྐད་གྲགས་ཆེན་པོ་ཞིག་རང་རེད་ཨ་ནི་དེ་མཉམ་དུ་ད་ད Mind and Life གི་གཙོ་འཛིན Susan Bauer དེ་ནས Brendan ལགས་ཁོ་རང་ཚོ་གི་འདུག་ཡང་ང་ཚོ་ཡིན་ན་གཏམ་བཤད་དང་བགྲོ་གླེང་གི་ལས་རིམ་ཅིག་འདུག་གོ་སྒྲིག་ཞུས་ཡོད་རེད།

ལོ་གཉིས་གཉིས་ཀྱི་མཚམས་ལ་ད་ལྟ་དགེ་འདུན་པ་དང་བཙུན་མ་དྲུག་དྲུག་ཏུ་སློབ་སྦྱོང་གནང་ག་ཕེབས་ཀྱི་ཡོད་རེད་ད། ད་རིང་ཆ་བཞག་ན་ཁོང་ཚོ་སྐབས་བདུན་པ་དེ་ཆགས་བསྡད་ཡོད་རེད་ཁོང་ཚོ་དེའི་ནང་ལོགས་ལ་དགེ་འདུན་པ་བཞི་བྱས་བཙུན་མ་གཉིས་དུ་སློབ་སྦྱོང་གནང་གི་ཡོད་རེད་ད་ཁོ་རང་ཚོ་ཡིན་ན་ཁ་སང་སྤྱི་ཟླ་བརྒྱད་པའི་གི་ནང་ལོགས་ལ་ད Atlanta ལ་འབྱོར་ད་ནི་སློབ་གཉེར་གནང་བཞིན་པ་རེད།
ལགས་ལགས་སོ་ཨ་ནི་ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་བོད་ཀྱི་ཚན་རིག་འབྲེལ་མཐུད་པ་ཀརྨ་བསྟན་འཛིན་ལགས་ང་ཚོའི་ལས་རིམ་ནང་ཕེབས་པར་ཐུགས་རྗེ་གནང་ལགས།
ལགས་ལགས་ཐུགས་རྗེ་གནང།
ཐེངས་འདིའི་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་བཞུགས་སྒར་དྷརམ་ས་ལའི་རིགས་ལམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ལྔ་བཅུ་འཁོར་བ་དང་ས་རཱ་བོད་ཀྱི་མཐོ་སློབ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་ཆེན་ཉེ་དུས་སྲུང་བརྩི་ཞུས་པ་དང་འབྲེལ་ཡོད་སྐོར་རྡ་ས་རིགས་ལམ་སློབ་གཉེར་ཁང་ནས་བསླབ་པ་མཐར་སོན་གཟེངས་སུ་ཐོན་པ་བླ་སྤྲུལ་དགེ་བཤེས་སོགས་མང་པོ་བྱུང་བའི་ཁོངས་ནས་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་སྤི་ཏི་རྟ་ཕོ་དགོན་པའི་དབུ་བླ་སྐྱབས་རྗེ་ལོ་ཆེན་རིན་པོ་ཆེ་མཆོག་དང་སྐུའི་གསུང་བསྒྱུར་གནང་མྱོང་མཁན་ལྡི་ལིར་བོད་ཁང་གི་དབུ་འཛིན་དགེ་བཤེས་རྡོ་རྗེ་དགྲ་འདུལ་ལགས་རྣམ་གཉིས་ལ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་ཚུལ་ཕྱོགས་སྒྲིག་ཞུས་པ་དེ་གསན་རོགས་གནང།
གསན་མཁན་རྣམ་པ་ལྷན་རྒྱས་ལ་སྐུའི་ལྷག་དཀར་བཟང་བའི་འཚམས་འདྲི་ཞུ་བ་དང་འབྲེལ། ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་ཉིད་སྒྲོན་ཞུ་གི་ཡིན་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་གནང་བའི་རྡ་ས་རིགས་ལམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ལྔ་བཅུ་འཁོར་བ་དང་དེའི་ཡན་ལག་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་ཆེན་དེ་བཞིན་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་དྲུག་སྟེ་རེས་གཟའ་ཕུར་བུའི་ཉིན་ས་རཱ་བོད་ཀྱི་སློབ་གཉེར་ཁང་ནང་སྲུང་བརྩི་ཞུས་འདུག་ལ་ཡང་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་ལྔ་སྟེ་སྐུའི་བླ་གཟའི་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རྡ་ས་རིགས་ལམ་སློབ་གཉེར་ཁང་དང་དེའི་ཡན་ལག་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གཉིས་ཀྱིས

བརྟན་བཞུགས་བསྟར་འབུལ་ཞུ་རྒྱུ་དེ་ཐོག་མཐའ་བར་གསུམ་དུ་གང་ལེགས་བྱུང་སྐོར་རྡ་ས་རིགས་ལམ་སློབ་གཉེར་ཁང་གི་དབུ་འཛིན་དགེ་བཤེས་བསམ་གཏན་རྒྱ་མཚོ་ལགས་ཀྱིས་བོད་ཀྱི་བརྙན་འཕྲིན་ལས་ཁང་ལ་གསུང་དོན།
ཨ་ནི་ད་ལན་ང་ཚོ་སྐལ་བ་བཟང་པོ་ཞེ་པོ་ཅིག་བྱུང་ང་ཚོའི་ཚོགས་པ་བཞིའི་པད་མ་དེ་བསམ་པ་གཅིག་མཐུན་གྱིས་བྱས་བྱས་དང་པོ་འགོ་ཚུགས་པ་ནས་བྱས་ཏེ་མཇུག་མ་གྲུབ་བར་དུ་ལ་ཧང་སང་ཡག་པོ་བྱུང་སོང་ད་དེ་བཞིན་སྐུ་མདུན་གྱི་སྐུ་གཟུགས་ཡང་དཔེ་མི་སྲིད་པའི་ཡག་པོ་འདུག་ཨེ་འདི་རང་ང་ཚོའི་དཔེ་བཀྲ་ཤིས་ལུས་ལོག་འདྲ་བོ་དུ་སུ་བྱུང་སོང་ཞུ་ཡག་ཡིན་ལགས། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་བདུན་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་ནང་རྡ་ས་རིགས་སློབ་མ་ལག་གཉིས་ཀྱི་སློབ་ཟུར་རྣམས་ལ་མཇལ་ཁ་དང་བཀའ་སློབ་སྩལ་གནང་མཛད་པའི་གསུང་གི་དུམ་བུ་ཞིག་གསན་རོགས་གནང།
ང་ཚོ་བོད་ཀྱི་དཔལ་ནཱ་ལེནྡྲའི་ཆོས་བརྒྱུད་ཀྱི་དངོས་གནས་དྲང་གནས་ནང་དོན་རིག་པ་དེའི་རིགས་པ་དང་ལྡན་པའི་ཐོག་ནས་ཏུ་གསུང་སྒྲོག་དེ་ཡག་ཅིག་གི་ད་དེ་འདྲ་འདི་དེ་རིང་ཁ་སང་འཛམ་བུ་གླིང་འདི་སྒང་ལ་དེ་སྔ་ནང་ཆོས་དོ་སྣང་མེད་མཁན་ཚོས་གཞི་ནས་དོ་སྣང་གསར་པ་ཅིག་བྱས་ཡོང་གི་འདུག་ང་ཚོའི་སྐྱེ་བ་སྔ་ཕྱི་དང་དེ་ཚོའི་གྲས་དེ་ཡང་གཏོང་མི་རུང་གི་རེད་འཕྲལ་དུ་ང་ཚོའི་སེམས་ཀྱི་ཞི་བདེ་བཟོ་ཡག་སེམས་འཁྲུག་ཡོང་ཡག་གི་དེ་ཚོའི་གྲས་དེ་སེམས་བག་ལྷོད་ལྷོད་བྱས་ཡོང་ཡག་གི་ད་གང་ལྟར་བསླབ་བྱ་ཡོད་བསྡད་པ་དེ་ཡིན་དེ་ཁ་ཡོད་ལག་ཡོད་ཀྱི་འཛམ་བུ་གླིང་འདི་སྒང་ལ་ཕན་ཐོགས་བྱེད་ཐུབ་ཀྱི་འདུག་པ་ང་རའི་ངོས་ནས་ཆ་བཞག་ན་ཅིག་བོད་ལ་ཡང་སློབ་སྦྱོང་བྱས་བཞག་པ་དང་ང་རང་ཚོ་ད་ཅིག་གཞུང་ཆེན་ཚོའི་ནང་ལོག་ལ་བཤད་བཞག་པ་དེ་ཡིན་དེ་ད་ང་རང་ཉམས་ལེན་བྱེད་ཀྱི་ཡོད་ལ་ཏན་ཏན་དེ་སེམས་ལ་ཡང་ཕན་ཐོགས་ཞེ་པོ་ཅིག་ཡོང་བསྡད་ཀྱི་འདུག། བྱས་ཙང་ཆོས་གྲོགས་ཚོས་གང་ལྟར་གཞུང་ཚོའི་ནང་ལ་གསུངས་བཞག་པ་དེ་ཡིན་ཏེ་སོ་སོ་སེམས་རྒྱུད་ལ་འཇགས་ནས་ཨེ་ནས་ག་ཚོད་ཐུབ་ཐུབ་ཀྱི་ཉམས་ལེན་བྱེད་ཐུབ་ན་ཨེ་ནས་སོ་སོའི་སེམས་ཞི་བདེ་ལྷོད་ལྷོད་ཡོང་ཡག་ངོ་ཤེས་པ་ཚོ་ལའང་ཅིག་སེམས་ཀྱི་ཞི་བདེ་ག་འདྲས་སེ་སྒྲུབ་ཡག་གི་མིག་དཔེ་ཕ་ག་མཚོན་ཐུབ་ཡག་སེ་ཅིག་གི་དཔེ་ཡག་པོ་འདུག་ང་ཆ་བཞག་ན་ཉིན་རེ་བཞིན་དུ་ཞོགས་ཀས་ཡར་ལངས་པ་དང་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ངས་བསམ་བློ་ཟུག་སོ་སོ་བཏང་གི་ཡོད་ཨ་དེས་སེམས་ལ་ཞི་བདེ་ཏན་ཏན་ཁྱེར་བ་འདུག་ཨེ་ནས་སེམས་ཀྱི་ཞི་བདེ་ལ་བརྟེན་ནས་ལུས་ཀྱི

བྱས་ཙང་ཁ་དང་ང་རང་ཚོ་སྤྱོད་འཇུག་འདི་གསུངས་པ་ནང་བཞིན་ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་ཟེར་དེ་ཡང་དེ་ངས་སྨོན་ལམ་འདི་རྒྱག་གི་ཡོད་ནམ་མཁའ་མ་ཟད་ཀྱི་བར་ལ་ཡ་བའི་གཞན་དོན་སྒྲུབ་བསམ་པ་ཞིག་གི་སེམས་ཐག་བཅད་བྱེད་ཀྱི་ཡོད་ཨེ་ཁྱེད་རང་ཚོས་ད་ག་ནང་བཞིན་དགོངས་པ་བཞེས་ཤོག་ཨེ་དེ་ཨེ་ནི་བོད་ཀྱི་ཆོས་དང་རིག་གཞུང་འདི་ག་འདྲ་ཞིག་ཡིན་པ་འདི་ཁོ་མཚོན་ཐུབ་ཀྱི་ཡོད་རེད། ཡང་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་རྡ་ས་རིགས་ལམ་སློབ་གཉེར་ཁང་དང་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གཉིས་ནས་བསླབ་པ་མཐར་སོན་པ་རྣམས་ཀྱིས་ད་ཆ་སྐུའི་གསུང་སྒྱུར་དང་གཞུང་ཞབས་སློབ་དགེ་དང་ནང་ཆོས་སློབ་ཁྲིད་སོགས་ཀྱིས་འཛམ་གླིང་སྤྱི་དང་ཡང་སྒོས་སུ་བོད་མི་དང་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་མི་མང་རྣམས་ལ་ཞབས་འདེགས་རླབས་ཆེན་བསྒྲུབས་དང་སྒྲུབ་བཞིན་ཡོད་སྟབས་རྒྱ་གར་གྱི་ཆེས་མཐོའི་གཟེངས་རྟགས་པདྨ་ཤྲི་ཐོབ་མཁན་ཡང་བྱུང་ཡོད་པ་རེད། ཡང་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་ནང་གི་སྤི་ཏི་རྟ་ཕོ་དགོན་པའི་དབུ་བླ་ལོ་ཆེན་རིན་པོ་ཆེ་མཆོག་ཀྱང་རྡ་ས་རིགས་ལམ་སློབ་གཉེར་ཁང་ནས་ནང་ཆོས་དང་དེང་དུས་ཀྱི་ཤེས་ཡོན་གསན་བསམ་གནང་སྟེ་ད་ཆ་གར་ཤ་དང་སྤི་ཏི་གཙོ་བོར་གྱུར་བའི་མི་མང་རྣམས་ཀྱི་འགྲོ་དོན་རླབས་ཆེན་བསྒྲུབས་དང་སྒྲུབ་བཞིན་ཡོད་སྟབས་རིན་པོ་ཆེ་མཆོག་ལ་རྡ་ས་རིགས་ལམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ལྔ་བཅུ་འཁོར་བ་དང་ས་རཱ་བོད་ཀྱི་སློབ་གཉེར་ཁང་དབུ་བརྙེས་ནས་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་ཆེན་སྲུང་བརྩི་ཞུས་པའི་སྐོར། ཞལ་པར་བརྒྱུད་ནས་འདྲི་ཞུས་པས་རིན་པོ་ཆེ་མཆོག་གིས་བཀའ་གནང་དོན། ཁ་སང་ད་ལྟ་རིགས་ལམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ལྔ་བཅུ་དང་ཨ་ནི་ས་རཱ་མཐོ་སློབ་ཁང་དབུ་བརྙེས་ནས་ལོ་ཉེར་ལྔ་འཁོར་བའི་དུས་ཆེན། སློབ་ཟུར་སྒང་ག་ལོག་ཡོང་ཐུབ་ན་ཡག་པོ་འདུག་ཅེས་ཁོང་རང་ཚོས་ཞེ་དྲག་བཀའ་གནང་པ་ཡིན་ཙང་ང་ཚོ་མང་ཆེ་བ་གཅིག་སླེབས་ཐུབ་ཤག།

དེ་ལ་སོགས་པ་ལྟར་གསུང་སྒྱུར་མང་པོ་ཐོན་ཡོད་ས་རེད་དེ་འདྲའི་བྱས་སྤྱི་ཚོགས་ཀྱི་ནང་ལོགས་ལ་ཡ་ཞབས་འདེགས་མི་དམན་པ་ཞུ་ཐུབ་པ་ཡག་པོ་ཞིག་ད་བྱུང་ཤག་ད་དེ་མ་ཡིན་པ་གཞུང་ཞབས་ཀྱི་ནང་ལ་ཞབས་ཕྱི་ཞུ་མཁན་བྱུང་ཡོད་རེད་ད་ཧི་མ་ལ་ཡའི་རི་རྒྱུད་ནས་ཡིན་པ་དེ་ཚོའི་ནང་ལ་གཙོ་བོ་ད་ཧི་མ་ལ་ཡའི་རི་རྒྱུད་ནང་ཁུལ་ལ་ཡིན་ནས་རེད་ཕྱི་ལོགས་ཁག་ལ་ཡིན་ནས་རེད་ཕྱི་རྒྱལ་ཁག་ལ་ཡིན་ནས་རེད་བོད་རྒྱུད་ནང་བསྟན་གྱི་ཐོག་ལ་ཡ་དངོས་ཤུགས་བརྒྱུད་གསུམ་ནས། ཞབས་ཕྱི་ཞུ་ཐུབ་མཁན་མང་པོ་བྱུང་ཡོད་ས་རེད་དེ་འདྲའི་ཡིན་དུས་དེ་གའི་སྒང་ལ་གྲུབ་འབྲས་ཆེན་པོ་ཐོན་བྱས་ད་མ་གཞི་རྒྱལ་བ་རིན་པོ་ཆེའི་དགོངས་པ་ཡིན་དུས་ས་ནི་གྲུབ་འབྲས་ཐོན་ཡ་ཡིན་པ་ད་ངེས་པ་རེད་དེ་ཡིན་ནའི་ད་ཅིག་ཧོ། ཡང། ཅིག་ཟུར་འདོན་རེ་ཞུས་བྱས་རྗེས་ཞུས་པ་ཡིན་ན་དེ་འདྲའི་རོབ་ཅིག་རེད་ཤག་ན། ཨ་ནི། མ་གི་ས་རཱ་མཐོ་སློབ་ཁང་ལ་ཡིན་ནའི་དགའ་ལྡན་ཁྲི་རིན་པོ་ཆེ། གཙོས་པའི་ཨེ་ནི་ཨེ་ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་ད་མཛད་གཙོ་ཁག་བཅས་ཁོང་རྣམ་ཚོ་སྒང་ལོ་ཆིབས་བསྒྱུར་གནང་བཀའ་སློབ་གནང་ཨ་ནི་ད་དེ་མཐོ་སློབ་རང་ཆ་བཞག་པ་ཡིན་ནའི་ཅིག་རིག་གནས་དང་དེ་འབྲེལ་གྱི་ཐོག་ནས་ཕལ་ཆེར་སློབ་མ་ལྔ་སྟོང་ཙམ་ཐོན་ཡོད་གསུང་གི་འདུག་ད་དེའི་ས་རཱ་མཐོ་སློབ་ཀྱི་དེ་ང་ཞེ་དྲག་རྒྱུས་ཡོད་མ་རེད་ང་ཚོ་ད་སྔོན་མ་སྔོན་མ་དང་པོ་དང་པོ་ཐོན་མཁན་གྲས་དེ་རེད་སྐབས་དེ་དུས་ས་རཱ་མཐོ་སློབ་དེ་ཚུགས་རྒྱུ་ཡིན་པའི་ཡོད། བྱས་ཙང་དེ་གནད་དོན་ཞེ་དྲག་ཞུ་ཡ་མེད་ཡིན་ནའི་ཁ་སང་མ་གིར། བཀའ་སློབ་གནང་མཁན་ཚོས་གསུང་དུས་ད་ལོ་ཉི་ཤུ་རྩ་ལྔའི་ནང་ལ་སློབ་མ་ལྔ་སྟོང་ཙམ་ཐོན་ནས་དེ་ནས་རིག་གནས་ཀྱི་ཐོག་ལ་ཡིན་ནས་རེད་བོད་ཀྱི་རིག་གཞུང་གི་ཐོག་ལ་ཡིན་ནས་རེད་དེ་ཚོའི་ཐོག་ལ་ཞེ་དྲག་གིས་ཕེབས་མཁན་གྲུབ་འབྲས་མི་དམན་པ་ཐོན་པར་བྱུང་ཡོད་ཨོ་དེ་འདྲའི་བཀའ་གནང་སོང་དེ་ཚོ་སྒང་ལོ། ཧ་ཅང་གི་གྲུབ་འབྲས་ཆེན་པོ་རེད་བསམ། སྤྱི་བཏང་བོད་བརྒྱུད་ནང་བསྟན་གལ་ཆེན་པོ་དེ་ཡང་དེ་ནཱ་ལེནྡྲའི་སྲོལ་རྒྱུན་བསགས་ཏེ་ནི་རྒྱལ་བ་ཡིད་བཞིན་ནོར་བུས་དུས་རྟག་ཏུ་བཀའ་གནང་གི་དབར་སྟོང་ཆོས་དད་ཁས་ལེན་མི་ལེན་དང་དེ་འདྲའི་ཁྱད་པར་ཞེ་དྲག་ཡོད་མ་རེད་འཛམ་བུ་གླིང་གི་ད་སྤྱི་ཚོགས་ཀྱི་ནང་ལོགས་ལ་ཡང་ཞི་བདེ་ཡོང་ཡག་ལ་མཐུན་ལམ་བཟོ་ཡག་གི་དེའི་ནང་ལ་ཡང་ཆོས་ཁས་མི་ལེན་ཟེར་བ་སྨོས་ཅི་དགོས་ཆོས་ལ་དད་པ་མེད་ནའི་ནི་བཟང་སྤྱོད་ཀྱི་ཐོག་ནས་འཛམ་གླིང་ཞི་བདེ་བསྐྲུན་ཡ་ལ་ཨེ་ནི་བོད་བརྒྱུད་ནང་བསྟན་ཟེར་ནའི་མི་འདུག་ནཱ་ལེནྡྲའི་སྲོལ་རྒྱུན་གྱི་ཐོག་ནས་ཡིན་ན་ཞེ་དྲག་གི་ཞབས་ཕྱི་ཞུ་ཐུབ་པ་དང་དེ་ལ་ཡ་ཞལ་འདེབས་དང་མ་གསུངས་ན་ཕུལ་ཐུབ་ཡ་ཨ་ད་དེ་འདྲས་ཡོད་པ་ཡིན་དུས་རྩ་ནས་ད་ང་ཚོའི་ཐོག་ལ་ད་ག་ས་ག་ནས་མི་གཅིག་དང་གཉིས་ཚོགས་པ་གཅིག་དང་གཉིས་དེ་འདྲས་ཀྱི་ཞེ་དྲག་ནུས་པ་ཐོན་ཡ་ཁག་པོ་རེད་བ་ཡིན་ནའི་ག་ས་ག་ལ་ཡ་གཅིག་གྲམ་ཡོང་དུས་རྩ་ནས་ཨེ་ནི་ག་ལེ་ལ་ཡ་ནུས་པ་ཤུགས་ཆེ་རུ་ཆེ་རུ་ད་རྒྱལ་བ་ཡིད་བཞིན་ནོར་བུའི་དགོངས་པ་དེ་དཔེ་དགོངས་པ་རྒྱ།

ངས་ངོས་འཛིན་ཞུ་གི་ཡོད། ད་རྒྱུ་མཚན་གཙོ་བོ་དེ་ག་རེ་ཞུས་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དཔེ་ད་མ་འོངས་མངོན་གཟིགས་དེ་འདྲའི་དཔེ་ཐག་རིང་པོ་ནས་དེ་འདྲའི་ཅིག་གིས་དགོངས་པ་རྒྱ་རླབས་ཆེན་པོ་ཅིག་བཞེས་གནང་བྱས་ཨ་ནེ་ཡིན་དེ་ད་ང་ཚོའི་དབུ་ཁྲིད་ཟུར་པ་དགེ་བཤེས་བློ་བཟང་རྒྱ་མཚོ་རིན་པོ་ཆེ་ཨ་ནེ་རྒན་རིན་པོ་ཆེ་ལ་ད་སྐྱབས་མགོན་ཆེན་པོས་འམ་དེ་ལས་འགན་དེ་མར་སྤྲད་གནང་ནས་ད་སྐུ་ལས་ཞེ་པོ་ཅིག་བསྐྱོན་གནང་ནས་ཨ་ནེ་དེ་གི་སློབ་ཕྲུག་དང་པོ་ཡང་སློབ་ཕྲུག་ཞུགས་གནང་མཁན་ཚོ་ཡིན་པ་ནི་དངོས་གནས་རང་དཔེ་ད་ཆོས་བློ་དཀར་པོ། ཨ་ནི་དེང་དུས་ཀྱི་ཤེས་ཡོན་ཡོད་པ་ཨོ་དེ་འདྲའི་ཞིག་ནི་དཔེ་དཔེ་གཉིས་འཛོམས་ཡེ་དེ་ག་གི་མང་པོ་ཞེ་པོ་ཅིག་དེ་དུས་བྱུང་བཞག། ཨ་ནི་ད་རབ་དང་རིམ་པ་ཞིག་ནི་དངོས་གནས་རང་དཔེ་ཡག་པོ་ཞེ་པོ་དེ་ནི་མང་པོ་ཐོན་ཡོད་རེད། ང་དེའི་བར་དུ་ལ་ཚུད་པ་འདྲ་བོ་ཅིག་ཐོ་འདྲ་བོ་ཅིག་ཐེ་ཡོད་ནའི་ད་དེ་ད་ཐོ་ཐེ་པ་རང་རེད་མ་གཏོགས་ང་ད་མཁས་པ་ཞིག་འདྲ་བ་ཅིག་མི་འདུག། ད་ང་རང། རྡ་རམ་ས་ལ་རིགས་ལམ་སློབ་གཉེར་ཁང་ལ་ཞུགས་ནས་ཁེ་ཕན་ལས་དོན་གང་ལས་ཁེ་ཕན་ཆེ་བ་ཞིག་ལེན་རྒྱུ་བྱུང་སོང་ང་རང་སྒེར་ལ་ཞུགས་རྗེས་ཁེ་ཕན་ཆེན་པོ་བྱུང་སོང་དངོས་གནས་ཧ་ལས་པའི་དྲིན་ཆེན་པོ་བཀའ་དྲིན་ཆེན་པོ། ད་མི་བཟོ་ལྟ་རུ་བཟོ་ཡག་གི་དཔེ་དཔེ་རྩ་བའི་རྩིག་གདན་འདི་རྡ་རམ་ས་ལ་བོད་ཁྱིམ་སློབ་གྲྭ་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཨ་ནི་ཐུགས་རྗེས་ཡར་བསྐྱངས་བཞག་པ་དང་ཨ་ནི་དེ་ཨ་མ་ལགས་ཆུང་ཞོ་ལགས་གཟིགས་རྟོག་ཞེ་པོ་ཞིག་གནང་བཞིན་དེ་འདྲ་ཞིག་གི་ཐོག་ནས་འདི་ད་ག་ནང་བཞིན་ཨ་ནི་རྩིག་གདན་འདི་དེ་ནས་ཞིག་བཏིང་འདིའི་རྗེས་ལ་ཨ་ནི་དངོས་གནས། སྟག་གི་མེ་ཏོག་ཞག་སེའུ་རུ་ང་རང་སྒེར་ལ་དཔོན་དུ་སྔོ་སོའི་རྡོལ་བུ་ཡོང་བསྡད་དེ་ཚིང་སློབ་གྲྭ་ནས་ཐུགས་ཟིན་རྡ་རམ་ས་ལ་ཚིང་སློབ་གྲྭས་ཆུ་ནས་དྲིལ་དུག་རིལ་བླུགས་ཉལ་ཁང་བྱས་དབེན་དེ་ནས་རྗེ་ལ་མ་གི་དེའི་འབྲི་གུང་བློ་གསལ་གླིང་ལ་ནི་ལོ་ཕལ་ཆེན་ལོའི་བཅུ་ཚེས་བརྟས་ཞག་ང་རྒྱུ་མའི་ལོ་གཅིག་ཚེས་བརྟས་ཞག་ངོ་དེ་འདྲའི་བྱིན། འདི་ང་ད་ལྟའི་ནང་ད་ཐོག་འདི་པ་ཐོ་རངས་རེད་མ་གཏོགས་ཅིག་དོན་དངོས་པོའི་གནས་ཚུལ་མཁས་དགོས་ཆེ། གཟེངས་སུ་ཐོན་མཁན་ཨོ་ཞིག་མི་འདུག་ད་དེ་མ་གཞི་དངོས་གནས་རང་གཟེངས་སུ་ཐོན་པའི་ནང་བྱས་པ་ཡིན་ན་དངོས་གནས་ཡག་པོ་ཞེ་པོ་དེ་འདྲ་དཔེ་ཐོན་གནང་བཞག་དངོས་གནས་སྙིང་ཐག་པ་ནས་རྗེས་སུ་ཡི་རང་ཡོད། ཧ་ལས་པའི་དངོས་གནས། ངོ་མཚར་སྐྱེ་དགོས། སྤྱི་དཔལ་གྱི་ཡ་ནི་སྒྲུབ་མཁན་བཤད་མཁན་དངོས་དེ་འདྲ་ཡག་པོ་ཞེ་པོ་དེ་འདྲ་བྱུང་བཞག་ད་དེ་གི་ཚང་མ་ད་གཙོ་བོ་གཙོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དང་པོ་ནས་མ་འོངས་མངོན་གཟིགས་ཀྱི་ཐོག་ནས་ད་འཆར་གཞི་བཏིང་གནང་བྱས་འདུག་བཞག་འདིའི་སྒང་ལ་ད་ང་ཚོའི་རྒན་རིན་པོ་ཆེ་ཞིང་གཤེགས་དགེ་བཤེས་བློ་བཟང་རྒྱ་མཚོ་རིན་པོ་ཆེ་རྒན་རིན་པོ་ཆེའི་སྒང་ནས་བལྟ་འདུག་ད་བྱང་ཆུབ་སེམས་དཔའི་གིས་བལྟ་འདུག་ཅེས་ཁ་ཚུར་བློ་ཁོག་ཆེན་པོ་གནང་བྱས་སྐུ་ལས་ཞེ་པོ་སྐྱོན་གནང་བྱུང་དེ་འདྲ་ཅིག་རེད་ཨ་ནི། རྒན་རིན་པོ་ཆེ་གི་ལྷན་རྒྱས་ལ་ཨ་ནི། ད་ལྟ་དགེ་བཤེས་དམ་ཆོས་རིན་པོ་ཆེ་དགེ་བཤེས་དམ་ཆོས་རྒྱལ་མཚན་རིན་པོ་ཆེའི་སྔོན་འགྲོ་བྱས་ནི་ཨ་ནི། སྐུ་ལས་སྐྱོན་གནང་ཆེད་དུར་སེང་ད་དེ་རྗེས་ལ་ནི་རབ་དང་རིམ་པ་བྱས་ནི་སྐུ་ལས་སྐྱོན་མཁན་མང་པོ་བྱུང་ཡོད་རེད་ཨ་ནི་ས་རཱ་བོད་པའི་ཐུགས་རང་དབུ་བཙུགས་གནང་བྱས་ད་དེ་ག་འདྲ་ཡིན་རང་ཚུར་སེང་སོ་མཐོན་པོ་དེ་མི་གཅིག་དང་གཉིས་དེ་འདྲའི། འཛུགས་འཛུགས་ཡ་དེ་གཅིག་རེད་དེ་དེ་ལས་གལ་ཆེ་དེ་ལ་ནི་གང་འདྲ་ཡིན་བོད་པའི་གི་བོད་རིགས་ན་གཞོན་རབ་བྱུང་རབ་བྱུང་མ་ཡིན་པ་ཨོ་ད་པ་ད་ག་ནི་གྲངས་ཀ་ཆེ་ན་ཆེ་ག་ནི་གྲངས་འབོར་ཆེན་པོ་གྲངས་འབོར་ཆེན་པོ་ཅིག་ཐོག་ནས་ཨ་བོད་སྤྱི་པའི་ཐོག་ནས་ཡ་ཞབས་ཞུ་སྒྲུབ་མཁན་ད་དེ་འདྲའི་དངོས་གནས་རིགས་ལམ་སློབ་གཉེར་ཁང་ནས་སོང་མི་ཞེ་པོ་ཅིག་ཐོན་ཡོད་རེད་ཨོ་འདི་དངོས་གནས་ངས་དངོས་གནས་ཞུ་གི་ཡོད། སྐྱབས་རྗེ་བློ་ཆེན་སྤྲུལ་སྐུ་རིན་པོ་ཆེ་མཆོག་དང་དགེ་བཤེས་རྡོ་རྗེ་དགྲ་འདུལ་ལགས་རྣམ་གཉིས་ནས་འདི་ག་རླུང་འཕྲིན་ཁང་གི་སྣེ་ཁྲིད་དང་ལེན་གནང་བར་ཐུགས་རྗེ་ཆེ་ཞུ་བ་དང་ལེ་ཚན་འདི་ཡང་དེ་གར་མཚམས་འཇོག་ཞུ་བ་ཡིན་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཀྱི་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་བསྟན་འཛིན་དཔལ་མོ་ལགས་དང་རིན་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང།